དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་དང་པོའི་ཚེས་པ་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་གྱི་སྔ་དྲོའི་རླུང་འཕྲིན་ཐད་གཏོང་ལས་རིམ་འདི་ད་ལྟ་མགོ་འཛུགས་ཞུ་གི་ཡིན། ང་ལས་རིམ་མགོ་འཛུགས་ཞུ་མཁན་པ་སངས་དབྱངས་སྐྱིད་དང། ང་པད་མ་བདེ་ཆེན་ཡིན། དེ་རིང་གི་ལས་རིམ་ནང། བལ་ཡུལ་གྱི་ནང་དུ་ལོ་གསར་ཚེས་གསུམ་གྱི་གཞུང་འབྲེལ་མཛད་སྒོའི་ཐོག་ལ་ཕྱི་རྒྱལ་གྱི་གཞུང་ཚབ་ཀྱི་དཔོན་རིགས་ལ་སོགས་པ་སྐུ་མགྲོན་མང་དག་ཞིག་ཕེབས་བཅར་གནང་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས་གཞིས་བཞུགས་བོད་མི་ཚོར་ཁ་པར་ནང་ལ་མཉེན་ཆས་ཕབ་བཅུག་ནས་ལྟ་སྲུང་བྱེད་བཞིན་པའི་གནས་ཚུལ་ཞིག་དང། སོག་ཡུལ་གྱི་སྲིད་འཛིན་ཟུར་པས་ཧོར་ཇིང་གིར་རྒྱལ་པོའི་སྐབས་ཀྱི་སོག་ཡུལ་གྱི་མངའ་ཐང་ལུང་འདྲེན་གྱི་ཐོག་ནས་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་གྱིས་ཡུག་རེན་གྱི་བདག་དབང་རྩོད་བཞིན་པར་ཟུར་ཟ་གནང་ཡོད་པའི་སྐོར་དང། ཧ་མ་སི་དྲག་འཐབ་པས་བཙན་ཉར་བྱས་པའི་མི་གཉིས་གློད་གྲོལ་བཏང་ཡོད་པ་དང། དེ་བཞིན་འཛམ་གླིང་གི་གསར་འགྱུར་རྒྱས་པ་ཁག་ཅིག་སྙན་དུ་ཞུ་གི་ཡིན། ཨིསི་རཱཨེལ་གྱིས་ཧ་མཱ་སི་དྲག་སྤྱོད་པའི་བཙན་ཁྲིད་འོག་ཏུ་ཡོད་པའི་མིའི་གཏའ་མ་གཉིས་གཟའ་ཟླ་བའི་ཉིན་མོ་གློད་གྲོལ་ཐུབ་ཡོད་པ་དང་མིའི་གཏའ་མ་དེ་གཉིས་གློད་གྲོལ་ཐུབ་ཐབས་སུ་དམིགས་པའི་དམག་འཐབ་ཀྱི་རིང་ཨིསི་རཱཨེལ་གྱི་ཁ་ཐོག་ནས་དྲག་རྒོལ་བྱས་པའི་སྐབས་སུ་པ་ལི་སི་ཐི་ཉན་པ་མི་དྲུག་ཅུ་རེ་བདུན་ཙམ་ཞིག་བསད་སྐྱོན་བཏང་ཡོད་པ་སོགས་གནས་ཚུལ་ཐོན་འདུག་ཨིསི་རཱཨེལ་གྱི་ཁ་ཐོག་ནས་དྲག་རྒོལ་བྱེད་ཡུལ་དེ་ནི་ཟླ་བ་བཞིའི་རིང་གི་ཨི་སི་རལ་དང་ཧ་མ་སི་བར་གྱི་དམག་འཐབ་ཁྲོད་དུ་དཀའ་ངལ་ཤུགས་ཆེ་འཕྲད་པའི་པ་ལེས་ཀྲེ་ཉིང་གི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་ཞིག་གནས་ཡུལ་རཱ་ཧྥ་ས་ཁུལ་གྱི་ནང་དུ་ཡིན་པ་དང། ཧ་མ་སི་དྲག་སྤྱོད་ཤོག་ཁག་གི་བཙན་གནོན་འོག་ཏུ་ཡོད་པའི་མིའི་གཏའ་མ་ལེན་ཐུབ་པའི་ཨི་སི་རལ་བ་གཉིས་པོ་དེ་ནི་ལོ་དྲུག་ཅུ་ཡིན་པའི་ཧྥེར་ནན་ཏོ་སེ་མོལ་མོ་ནན་དང་ཡང་ལོ་བདུན་ཅུ་ཙམ་ཡིན་པའི་ལུ་ཝིས་ཧན་གཉིས་ཡིན་པ་དང་ཁོ་གཉིས་ནི་ཟླ་ཉིན་སྤྱི་ཟླ་བཅུ་བའི་ཚེས་བདུན་གྱི་ཉིན་མོ་ཧ་མ་སི་དྲག་སྤྱོད་ཤོག་ཁག་གིས་ཨིས་རལ་གྱི་ཐོག་ལ་དྲག་རྒོལ་བྱས་ཏེ། ཁྱོན་མི་གཅིག་སྟོང་ཉིས་བརྒྱ་ཙམ་ཞིག་བསད་པ་དང་ཡང་མི་ཉིས་བརྒྱ་བཞི་བཅུ་ཙམ་ཞིག་བཙན་ཁྲིད་བྱས་པའི་ཁོངས་སུ་གཏོགས་པ་ཞིག་ཡིན་པ་རེད། ཡང་ཨིས་རལ་དང་ཧ་མ་སི་བར་གྱི་དམག་འཁྲུག་འདི་མཚམས་འཇོག་དང་བཙན་ཉར་འོག་ཡོད་པའི་མི་སྣ་རྣམས་གློད་བཀྲོལ་ཐོབ་ཕྱོགས་ལ་དམིགས་ཏེ་ལས་དོན་རིམ་པ་གསར་པ་ཞིག་སྤེལ་བཞིན་པ་དང་བསྟུན་ཏེ་ཁ་སང་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་གྱིས་ཇོ་ཏན་གྱི་རྒྱལ་པོ་ཨབ་དུ་ལ་བིན་ཨལ་ཧུ་སན་མཆོག་ལ་ཕོ་བྲང་དཀར་པོའི་ནང་ལ་སྣེ་ལེན་དང་སྦྲགས་མཇལ་འཕྲད་གྲོས་མོལ་གནང་ཡོད་པ་རེད། ད་རེས་ཀྱི་མཇལ་འཕྲད་དེ་ནི་ཟླ་བ་སྔོན་མའི་ནང་ལ་ཇོ་ཏན་ནང་ཨ་མི་རི་ཀའི་དམག་དོན་བསྟི་གནས་ཤིག་ཏུ་ཨ་རིའི་དམག་མི་གསུམ་ལ་མི་མེད་གནམ་གྲུའི་རྒོལ་རྡུང་གི་བར་ལ་འདས་གྲོངས་གྱུར་པའི་རྗེས་ཁོང་རྣམ་པ་གཉིས་མཇལ་འཕྲད་བྱུང་བ་ཐོག་མ་དེ་ཡིན་པ་རེད། ད་རེས་ཀྱི་མཇལ་འཕྲད་སྐབས་སུ་འགོ་ཁྲིད་རྣམ་པ་གཉིས་ཀྱིས་ད་ཡོད་དཀྱིལ་ཤར་གྱི་དཀའ་རྙོག་མཚམས་འཇོག་བྱེད་ཐབས་དང་དེ་བཞིན་གྷ་ཛ་ན་མི་སྤྱོད་དགེ་བའི་རོགས་རམ་སྤྲོད་སྦྱོར་བྱེད་ཕྱོགས་དང་གཞན་ཡང་ཨིས་རལ་དང་པེ་ལིས་ཏིན་རྒྱལ་ཁབ་བྱས་ཏེ་ཞི་བདེའི་ངང་ལ་གནས་ཐུབ་ཕྱོགས་སོགས་ཀྱི་འཆར་སྣང་སྐོར་ལ་གྲོས་བསྡུར་སྦྱངས་བཤད་གནང་ཡོད་པ་རེད། རྒྱ་ནག་གི་མ་རྐང་ཁྲོམ་རའི་གོང་ཚད་ཤུགས་ཆེ་ཟགས་ཏེ་ལོ་ལྔའི་ནང་དུ་མ་རྐང་གི་རིན་གོང་དམའ་ཤོས་སུ་སླེབས་ཡོད་པ་དང། མ་རྐང་ཉོ་མཁན་ཚོས་སྡུག་སྐད་ཤུགས་ཆེ་བརྒྱབ་བཞིན་པའི་སྐབས་འདིར་གཟའ་ཟླ་བའི་ཉིན་མོ་ཡུ་རོབ་ཀྱི་མ་རྩའི་རྐང་གྲངས་ཀྱི་ཁྲོམ་རའི་གོང་ཚད་ལོ་གཉིས་ཀྱི་ནང་གི་མཐོ་ཤོས་སུ་སླེབས་ཡོད་པ་དང་ཡང་འཛམ་གླིང་སྤྱིའི་མ་རྐང་ཁྲོམ་རའི་གོང་ཚད་ཡང་ལོ་གཉིས་ཀྱི་ནང་དུ་མཐོ་ཤོས་སུ་སླེབས་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད། འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་བདུན་ཙམ་གྱི་མ་རྐང་ཁྲོམ་རའི་རྐང་གྲངས་ཀྱི་རིན་གོང་ལ་རྟོག་ཞིབ་བྱེད་མཁན་ཚོགས་པས་གཟའ་ཟླ་བའི་ཉིན་མོ་གོང་ཞུས་ལྟར་འཛམ་གླིང་སྤྱི་ཡི་མ་རྩའི་རྐང་གྲངས་ཁྲོམ་རའི་གོང་ཚད་འཕར་བ་དང་གོང་ཚད་བརྟན་པོར་འགྱུར་བཞིན་པའི་སྡོམ་ཐོ་ཞིག་བཏོན་ཡོད་པ་དང་རྒྱ་ནག་ཕུད་པའི་རྒྱལ་ཁབ་མང་ཆེ་བའི་མ་རྐང་གི་རིན་གོང་བརྟན་པོའི་ཐོག་ནས་འཕར་བཞིན་ཡོད་པ་གསུངས་འདུག་ཉེ་ཆར་རྒྱ་ནག་གི་མ་རྐང་གི་རིན་གོང་མར་ཆག་སྟེ་འདས་པའི་ལོ་ལྔའི་ནང་གི་དམའ་ཤོས་སུ་སླེབས་ཡོད་པ་དང་དེའི་བར་ན་ཨ་མི་རི་ཀའི་མ་རྐང་གི་རིན་གོང་ཤུགས་ཆེ་འཕར་བཞིན་ཡོད་པ་དང། གཟའ་འཁོར་སྔོན་མའི་གཟའ་པ་སངས་ཀྱི་ཉིན་མོ་ཨ་རིའི་མ་རྐང་ཁྲོམ་རའི་གོང་ཚད་འཕར་ཆ་དེ་ནི་ད་བར་གྱི་ལོ་རྒྱུས་ཐོག་ལ་མཐོ་ཤོས་སུ་སླེབས་ཡོད་པ་དང་ཨ་རིའི་མ་རྐང་གི་རིན་གོང་དེ་ད་དུང་མུ་མཐུད་དེ་འཕར་རྒྱུའི་སྔོན་དཔག་བྱེད་བཞིན་ཡོད་པ་རེད། ཁེ་ན་ཌ་ཡིས་ཨི་སི་རལ་གྱིས་གྷ་ཟ་ཡི་ལྷོ་ཕྱོགས་ས་ཁུལ་རཱ་ཧྥཱ་ཐོག་ལ་བཙན་འཛུལ་བྱས་པ་ཡིན་ན་དེ་ཡིས་པེ་ལེ་སི་ཐན་གྱི་མི་མང་ཐོག་ལ་ཆེས་ཚབས་ཆེའི་གནོད་སྐྱོན་གཏོར་བཤིག་གཏོང་གི་རེད་ཅེས་གཟའ་ཟླ་བའི་ཉིན་ཉེན་བརྡ་བཏང་ཡོད་པ་རེད། དེ་ཡང་ཁེ་ན་ཌའི་ཕྱི་སྲིད་བློན་ཆེན་ལྕམ་མེ་ལེ་ནི་ཇོ་ལི་ཡིས་གསར་འགོད་པར་བརྗོད་དོན་ལ་ང་ཚོ་ནི་དམིགས་བསལ་རཱ་ཧྥཱ་ས་ཁུལ་དང་དེ་བཞིན་གྷ་ཛ་ནང་གི་གནས་སྟངས་ཐོག་ལ་ཧ་ཅང་སེམས་འཚབ་ཡོད། ཁུལ་དེའི་ནང་ལ་དམག་འཐབ་ཀྱི་ལས་འགུལ་སྤེལ་བ་དེ་ཡིས་པཱ་ལེ་སི་ཐན་གྱི་མང་ཚོགས་ལ་ཧ་ཅང་ཆག་སྒོའི་དོན་རྐྱེན་ཞིག་འགྱུར་རྒྱུ་ཡིན་པ་དང་དེ་ཡིས་ཁུལ་དེའི་མི་དམངས་རྣམས་སྐྱབས་བཅོལ་བར་ཆགས་ཀྱི་ཡོད་པ་མ་ཟད། ཁོང་གིས་ཨིསི་རཱཨེལ་གྱི་སྲིད་བློན་ནེ་ཐན་ཡཱ་ཧུ་ཡིས་མི་དམངས་དེ་དག་རང་གི་ས་གནས་ནས་སྤོ་བཞུད་བྱེད་དུ་བཅུག་པ་དེ་ཚོ་ནི་ངོས་ལེན་བྱེད་ཐུབ་ཡ་མེད་ཅེས་དང་ཁོ་ཚོར་འགྲོ་ས་འགྲོ་ས་བསྡད་ས་ཡོག་མ་རེད་ཅེས་དང་གཞན་ཡང་ཁུལ་དེའི་ནང་གི་དྲག་སྤྱོད་འཕྲལ་དུ་མཚམས་འཇོག་བྱེད་དགོས་ཡོད་ཅེས་སོགས་དགོས་འདུན་བཏོན་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་གཟའ་ཟླ་བའི་ཕྱི་དྲོའམ། ད་ལྟ་ནས་ཆུ་ཚོད་ཁ་ཤས་ཀྱི་རྗེས་སུ་ཡུཀ་རེན་དང་ཨིསི་རལ་ཐེ་ཝན་སོགས་ལ་རོགས་དངུལ་ཁྱོན་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔ་ཙམ་གནང་འཆར་ཡོད་པའི་གྲོས་འཆར་དེའི་ཐོག་ལ་འོས་ཤོག་འཕེན་རྒྱུ་ཡིན་པ་དང། ད་རེས་ཀྱི་འོས་ཤོག་དེ་ནི་ཧ་ཅང་གལ་འགངས་ཆེན་པོ་ཞིག་དང། ལྷག་པར་དུ་ཨ་མི་རི་ཀའི་བདེ་འཇགས་དང་འཛམ་གླིང་སྤྱི་ཡི་བདེ་འཇགས་ལ་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་ཅེས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་དམངས་གཙོ་སྲིད་དོན་ཚོགས་པའི་ཚོགས་གཙོས་འགྲེལ་བརྗོད་གནང་ཡོད་པ་དང། ཡིན་ན་ཡང་གྲོས་འཆར་དེའི་ཐོག་ལ་གྲོས་ཚོགས་འོག་མའི་ནང་དུ་མུ་མཐུད་དེ་འོས་ཤོག་འཕེན་དགོས་ཀྱི་ཡོད་སྟབས་དེའི་ཐད་ལ་རྒྱབ་སྐྱོར་ཆ་ཚང་ཞིག་ཐོབ་མིན་ཐེ་ཚོམ་ཡོད་པ་ཞིག་ཏུ་གྱུར་ཡོད་པ་རེད། ཨུ་རུ་སུའི་གཞུང་གིས་དམག་དཔུང་སྐོར་ལ་རྫུན་གཏམ་གྱི་གནས་ཚུལ་ཁྱབ་སྤེལ་བྱེད་མཁན་ལ་དམིགས་ཏེ་ཁྲིམས་གཞི་ཞིག་གཏན་འབེབས་བྱེད་ཀྱི་ཡོད་པ་དང་ཁྲིམས་གཞི་དེ་གཏན་འབེབས་བྱུང་བ་ཡིན་ན། དམག་དཔུང་གི་ཐོག་ལ་རྫུན་གཏམ་བཤད་པ་རེད་ཟེར། གཞུང་གིས། ས་ཁང་སོགས་འཕྲོག་བཅོར་བྱེད་ཐུབ་པ་ཞིག་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨ་རིའི་རླུང་འཕྲིན་ཁང་ནས་ལས་རིམ་དངོས་གཞི་ཁག་སྙན་སྒྲོན་ཞུ་གི་ཡིན། བལ་ཡུལ་གྱི་ནང་དུ་ལོ་སར་ཚེས་གསུམ་ཉིན་གྱི་གཞུང་འབྲེལ་གྱི་མཛད་སྒོའི་ཐོག་ལ་ཕྱི་རྒྱལ་གྱི་གཞུང་ཚབ་ཁག་གི་དཔོན་རིགས་ཁག་ཅིག་ཆེད་ཕེབས་ཐོག་མཛད་སྒོ་གཟབ་རྒྱས་ཤིག་སྲུང་བརྩི་ཞུས་ཡོད་པའི་སྐོར་བལ་ཡུལ་ནས་ང་ཚོའི་གསར་འགོད་པ་བསྟན་འཛིན་སྐུ་ཀུན་བཟང་བསྟན་འཛིན་ལགས་ཀྱིས་གནས་ཚུལ་བཏང་བ་དེ་གསན་རོགས་གནང། འདི་ག་བལ་ཡུལ་གྱི་རྒྱལ་ས་ཀ་ཏ་མན་གྲུ་གི་ཇོ་ལ་ཁེལ་གཞིས་ཆགས་ནང། ལོ་སར་ཚེས་གསུམ་ཉིན་གྱི་བསང་གསོལ་གཞུང་འབྲེལ་མཛད་སྒོ་གི་སྟེང་ཨོ་སི་ཁྲི་ལི་ཡ་རྒྱལ་ཁབ་གཙོ་བྱས་རྒྱལ་ཁབ་ཁག་ཅིག་གི་གཞུང་ཚབ་ཁང་གི་སྐུ་ཚབ་མི་སྣ་དང་འགྲོ་བ་མིའི་ཐོབ་ཐང་གི་མི་སྣ། དེ་བཞིན་བོད་རིགས་སེར་སྐྱ་མང་ཚོགས་བཅས་ལྷན་འཛོམས་ཐོག་དུས་ཆེན་སྲུང་བརྩི་གནང་ཡོད་པ་རེད། ཞོགས་པ་སྔ་མོ་ནས་མཛད་སྒོའི་ཚོགས་ཡུལ་དུ་བལ་ཡུལ་གཞུང་གི་དམག་མི་དམག་ཆས་གྱོན་ཡོད་མེད་གཉིས་ཀ་གྲངས་ཉི་ཤུ་ཡས་མས་ཤིག་སླེབས་ནས་ལྟ་རྟོག་བྱས་ཡོད་ཀྱང། ད་ལོར་དམིགས་བསལ་གྱིས་གཞུང་འབྲེལ་མཛད་སྒོ་བཀག་འགོག་འདྲ་བྱས་མ་སོང། ཐོག་མར་རྒྱལ་བའི་སྐུ་པར་མཐོང་གྲོལ་རིན་པོ་ཆེ་དུང་རྒྱ་གླིང་གིས་བསུས་ཏེ་བཞུགས་ཁྲིར་ཞབས་སོར་འཁོད་པ་དང་ཆབས་ཅིག་མཎྜལ་རྟེན་གསུམ་འདེགས་འབུལ་དང། དེ་རྗེས་སུ་བལ་བོད་གཉིས་ཀྱི་རྒྱལ་གླུ་དང་བཅས། ལས་རིམ་གྲུབ་མཚམས་དོན་གཅོད་སྐུ་ངོ་རྩིབ་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་རིན་པོ་ཆེ་མཆོག་གིས་ལོ་གསར་གྱི་འཚམས་འདྲི་གསུང་བཤད་གནང་སོང། གཞན་དབང་སྟབས་བསྟུན་གྱི་ཐོག་ནས་ད་ང་ཚོ་སྐྱབས་བཅོལ་བ་ཡིན་པའི་ཆ་ནས་དེ་རིང་ང་ཚོ་དེ་དངོས་གནས་དྲང་གནས་བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་ཞུ་ཡ་དེ་བོད་པའི་གི་ཞུ་ཡ་ལ་ཡ་ཉག་ཕྲ་བོ་ཞིག་དང་ཉམས་དམའ་བོ་ཞིག་དང། མི་སྣ་མང་བོ་འདུ་འཛོམས་བྱེད་མ་ཐུབ་པའི་གནས་སྟངས་ཤིག་འདི་འདྲས་ཆགས་བསྡད་ཡོད་རེད་གཞི་རྩ་ང་ཚོ། ལགས་དེ་རིང་ཁ་སང་ང་ཚོ་གནས་ཡུལ་རྒྱལ་ཁབ་རེད་ད་ག་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཕེབས་ནའང་རེད་ཚང་མས་ཀྱིས་འཛམ་གླིང་གི་འགྲོ་སྟངས་བྱས་ནས Happy Losar Happy Losar ཟེར་ཚང་མས་ཀྱིས་གསུང་གི་ཡོད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་ལོ་སར་ལ་ཡང་དང་དག་ཅིག་དགའ་ཞིང་སྤྲོ་ཞིང་ཡོང་བའི་ཀྱི་བཀྲ་ཤིས་སྨོན་འདུན་དང་འཚམས་འདྲི་ཞུ་ཡ་དང་འབྱུང་འགྱུར་ལོ་དེ་ནང་ལ་ཡང་བྱ་བ་ལམ་འགྲོ་ཚེ་རིང་ནད་མེད་དེ་འདྲས་ཡོང་ཡ་གྱི་མཚོན་པའི་ཀྱི་ཨ་ནི་སྨོན་ཚིག་ཞུ་ཡ་གྱི་དུས་ཚིགས་ཞིག་རེད་ཨ་ནི་ཚང་མ་དགའ་དགའ་སྤྲོ་སྤྲོ་ཡོད་པ་དང་གཞི་ལ་བཞག་པའི་ཐོག་ནས་ཡིན་ན་ཡང་ང་ཚོ་སྐྱབས་བཅོལ་བའི་གནས་སྟངས་ཅིག་གི་ཐོག་ནས། ད་དེ་རིང་ཁ་སང་ང་ཚོ་བལ་ཡུལ་ནང་ལ་ཡིན་པ་ཡིན་ན་ཡང་སྟབས་ལེགས་པ་ཅིག་ལ། ང་ཚོ་དང་ཆོས་ལུགས་གཅིག་པ་མི་རིགས་གཅིག་པ་རིག་གཞུང་གཅིག་པ་སོ་སོའི་གི་བོད་རིགས་རིགས་སུ་གྱུར་བའི་གི་ཨ་ནི་རྒྱལ་པོ་ལོ་སར་དང་བསོད་ནམས་ལོ་སར་འདི་རྒྱལ་ཁབ་འདིའི་ནང་ལ་ནང་ལ་ཡང་གོང་ད་ཡོངས་ཁྱབ་རྒྱལ་ཁབ་ཀྱི་སྲུང་བརྩི་ཞུ་ཡའི་གི་དུས་སྟོན་ཅིག་ཆགས་བསྡད་ཡོད་རེད་འདི་གནས་སྟངས་གནས་ལུགས་ཀྱི་ཐོག་ནས་བོད་ཀྱི་ལོ་སར་ཞུ་གི་ཡོད་མ་རེད་དེ་ཡིན་པ་ཡིན་ན་ཡང་ད་ང་ཚོ་བོད་ཀྱི་ལོ་སར་འདི་བོད་རིགས་ཚང་མ་གི་ད་ཡོལ་མོ་ཤར་པ་རྟ་མང་ད་ད་ག་ནང་བཞིན Mustang རེད་ད་ག་ནང་བཞིན་ཧི་མ་ལའི་རི་རྒྱུད་ནང་ལ་གནས་མཁན་གྱི་ཚང་མས་ཀྱི་ང་ཚོ་ལོ་སར་འདི་དུས་སྟོན་འདི་སྲུང་བརྩི་ཞུ་གི་ཡོད་པ་སོང་ཙང་དེ་ང་ཚོའི་གི་གཏམ་བཟང་རེད་ཟེར་ནས་ཞུ་གི་ཡིན། ཁོང་གིས་གསུང་དོན་གཙོ་བོ་ནི་སྤྱིར་ན་གནས་ཡུལ་རྒྱལ་ཁབ་ནང་ང་ཚོ་ལ་མཚོན་ན་སྐྱབས་བཅོལ་བ་ཞིག་ཡིན་པ་རེད་མོད། གནས་ཡུལ་རྒྱལ་ཁབ་འདིའི་ནང་གི་མི་རིགས་མང་པོ་ཞིག་དང་ལྷག་པར་དུ་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་ཀྱིས་ང་ཚོ་དང་རིག་གཞུང་གཅིག་པ། སྐད་ཡིག་གཅིག་པ། ཡུལ་གོམས་གཤིས་ལུགས་གཅིག་པ་ཡིན་པའི་སྟབས་ཀྱིས་ལོ་སར་སྐབས་སུ། ཚང་མས་མགྲིན་གཅིག་ཏུ་ལོ་སར་ལ་རོལ་གྱིན་ཡོད་པས་ན། རྟེན་འབྲེལ་མ་བསྒྲིགས་རང་འགྲིག་ཡིན་པས། ང་ཚོ་སྐྱབས་བཅོལ་བ་ཚོའི་ངོས་ནས་དཔའ་ཞུམ་མི་དགོས་པར། ལོ་སར་ལ་དགའ་དགའ་སྤྲོ་སྤྲོ་གནང་ཡོད་པའི་རེ་བ་དང་འཚམས་འདྲི་ཞུ་རྒྱུ་ཡིན་ཅེས་དང། དེའི་རྗེས་སུ་སྐུ་མགྲོན་གཙོ་བོ་ཤྲཱི་ཆུ་བཟང་རིན་པོ་ཆེ་མཆོག་གིས་གསུང་བཤད་གནང་བའི་ནང། སྤྱིར་ན་རྒྱལ་བ་དོན་གྱི་བདག་པོས་དུས་རྒྱུན་གསུང་གནང་བ་ནང་བཞིན། ང་ཚོ་ཚང་མས་དུས་རྣམ་ཀུན་ཏུ་རང་གཞན་ཕན་ཚུན་འགྲོ་བ་མིའི་འདུ་ཤེས་བཟུང་སྟེ། ཕྱིའི་ཀུན་སྤྱོད་དང་ནང་གི་ཀུན་སློང་སོགས། མི་རིགས་རང་གི་གཤིས་རྒྱུད་དུ་ཡོད་པའི་རིག་གཞུང་ངམ། ཡང་ན་ནང་པའི་བསླབ་བྱ་དེ་དོར་མི་ཉན་པ་ནི་གལ་ཆེན་པོ་ཡིན་པ་རེད་ཅེས་སོགས་གསུངས་སོང། དེ་དང་ཆབས་ཅིག་མཛད་སྒོའི་སྟེང་སླེབས་མཁན་གྱི་མང་ཚོགས་ཨ་ཅག་ཚེ་རིང་སྒྲོལ་དཀར་ལགས་ཀྱིས་རང་གི་བསམ་ཚུལ་གསུངས་དོན། ཨ་ད་ནི་ཚེས་པ་གསུམ་པ་ལ་མི་ཏོག་ཙམ་མི་ཉུང་བ་འགྲོ་བཞིན་འདུག་གང་ཡིན་ཟེར་ན་སྙིང་རྗེ་ད་མི་མང་འདི་ཚོའི་སོ་སོའི་ནང་ལ་ཨ་ནི་དར་ལྕོག་ཚོའི་རླུང་རྟ་ཡག་པོ་བྱས་བསང་ཡག་པོ་ཨ་ནི་འདི་བྱེད་ནས་དར་ལྕོག་ཚོ་བྱེད་ནས་ཨ་ནི་ད་ནི་དེ་ཚེས་པ་གསུམ་པ་ལ་ཏོག་ཙམ་མི་མང་ཉུང་བ་འགྲོ་བཞིན་འདུག་སྙིང་རྗེ་ད་ནི་དངོས་གནས་ཡག་པོ་བྱུང་སོང་ཚགས་ཚུད་པོ་ཡག་པོ་བྱུང་སོང་དུས་ཚོད་ཐུང་ཐུང་རིང་ག་ལ་ཕུལ་ཆད་གནང། ཁོང་གིས་གསུངས་དོན་གཙོ་བོ་ནི་སྔར་ལོ་དང་བསྡུར་ན་ད་ལོར་མཛད་སྒོ་གི་སྟེང་སླེབས་མཁན་མང་ཚོགས་ཧ་ཅང་ཉུང་ཉུང་ཡིན་པ་རེད་ལ། དེའང་ཕྱོགས་གཅིག་ནས་དེ་རིང་གི་ཉིན་མོ་འདིར་རང་རང་སོ་སོའི་ཁང་པའི་སྟེང་དུ་རླུང་རྟ་དར་ལྕོག་གསར་འཛུགས་ཀྱི་ཉིན་མོ་ལ་འཁེལ་བ་དང། ཡང་ཕྱོགས་གཅིག་ནས་གནས་ཡུལ་རྒྱལ་ཁབ་ནང་ང་ཚོ་ཚང་མ་གཞན་དབང་སྟབས་བསྟུན་འོག་ཡོད་དུས། དམ་དྲག་དང་བཀག་འགོག་གི་དབང་གིས་འཛོམས་མ་ཐུབ་པ་རེད་ལ། ཡིན་ན་ཡང་ང་ཚོ་བོད་རིགས་ཚང་མ་མཉམ་གཅིག་ཏུ་འཛོམས་ནས། འདི་འདྲའི་དུས་ཆེན་སྐབས་སུ་དགའ་དགའ་སྤྲོ་སྤྲོ་གནང་ཐུབ་པ་བྱུང་བ་ལ་ཧ་ཅང་དགའ་ཚོར་ཆེན་པོ་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་གཞུང་འབྲེལ་མཛད་སྒོ་གྲོལ་བ་དང། ཉིན་གུང་རྒྱབ་ནས་བཟུང་སྲོང་བཙན་སློབ་གྲྭའི་ནང་བོད་རང་གི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་ལྟར། བལ་ཡུལ་ལྷ་མོ་ཚོགས་པའི་ངོས་ནས་རྒྱལ་བུ་དྲི་མེད་ཀུན་ལྡན་གྱི་རྣམ་ཐར་དེ་མང་ཚོགས་ལ་གཟིགས་འབུལ་ཞུས་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། འདི་ནི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། སྤྱི་ཟླ་གཉིས་པའི་ཚེས་བདུན་ལ་དབྱིན་སྐད་ཀྱི་ནང Turquoise Roof ཅེས་པའི་ཚོགས་པ་དེ་དང་བོད་གནས་ལྟ་ཞིབ་ཅེས་པའི་གཞུང་འབྲེལ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་རྒྱ་ནག་གིས་བཏོན་པའི་མིང་ལ་རྒྱལ་ཁབ་ཀྱི་མགོ་སྐོར་བསླུ་བྲིད་གཏོང་བར་སྔོན་འགོག་ཅེས་པའི་མཉེན་ཆས་རྩོད་གཞི་ཅན་དེའི་སྐོར་ལ་ཉམས་ཞིབ་གཏིང་ཟབ་པའི་སྙན་ཐོ་ཞིག་བཏོན་པའི་སྐོར་ལ་ཕུན་ཚོགས་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། སྤྱི་ཟླ་གཉིས་པའི་ཚེས་བདུན་ཉིན་ལ་དབྱིན་སྐད་དུ Turquoise Roof ཞེས་པའམ་བོད་སྐད་དུ་གཙུག་གཡུ་ཞེས་པ་དང་དབྱིན་སྐད་དུ Tibet Watch ཞེས་པའམ་བོད་སྐད་དུ་བོད་གནས་ལྟ་ཞིབ་ཅེས་གཞུང་འབྲེལ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་གཉིས་ནས་འདོན་སྤེལ་བྱས་པའི་སྙན་ཐོ་ཞིག་ལས། ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་རྒྱ་ནག་གིས་བཏོན་པའི་མིང་ལ་རྒྱལ་ཁབ་ཀྱི་མགོ་སྐོར་བསླུ་བྲིད་གཏོང་བར་སྔོན་འགོག་ཅེས་པའི་མཉེན་ཆས་རྩོད་གཞི་ཅན་དེའི་སྐོར་ལ་ཉམས་ཞིབ་གཏིང་ཟབ་བྱས་ཡོད་པར། རྒྱ་ནག་གཞུང་གིས་བོད་མི་ཚོ་ལ་བཙན་དབང་གིས་མཉེན་ཆས་དེའི་རིགས་ཕབ་ལེན་བྱེད་བཅུག་ནས་དོ་བདག་སོ་སོ་ཡི་ཁ་པར་ནང་གི་གཞི་གྲངས་ཡོད་ཚད་དང། ནམ་རྒྱུན་དོ་བདག་གིས་གང་ཟག་སུ་དང་འབྲེལ་བ་བྱེད་ཀྱི་ཡོད་མེད་དང་དྲ་ཚིགས་གང་ཞིག་ལ་ལྟ་ཀློག་བྱེད་ཀྱི་ཡོད་མེད། ཐ་ན་སོ་སོ་ཡི་ནང་མི་དང་གཉེན་ཉེ་ཚོ་ཡི་བར་ལ་ཁ་བརྡ་ག་རེ་བྱེད་ཀྱི་ཡོད་མེད་སོགས་ཀྱི་གནས་ཚུལ་སྔར་ལས་མང་བ་བསྡུ་རུབ་བྱེད་ཐུབ་ཀྱི་ཡོད་པ་གསལ་སྟོན་བྱས་འདུག། མཚན་བྱང་ལ་གཞི་གྲངས་གོ་མཚོན་ཅན་དུ་གྱུར་བ་དང་རྒྱ་ནག་གིས་བོད་ནང་གཞི་གྲངས་ལྟ་སྐུལ་བྱེད་བཞིན་པར་དཔྱད་ཞིབ་ཅེས་བཏགས་པའི་ཞིབ་འཇུག་སྙན་ཐོ་དེའི་ནང་ལ། རྒྱལ་ཁབ་ཀྱི་མགོ་སྐོར་བསླུ་བྲིད་གཏོང་བར་སྔོན་འགོག་ཅེས་པའི་མཉེན་ཆས་དེ་ནི་ཕྱི་ངོས་ནས་གཞན་གྱི་འཕྲིན་ཐུང་རྫུས་མ་དང་དྲིལ་བསྒྲགས་རྫུས་མའི་རིགས་སོགས་ཀྱི་དཔལ་འབྱོར་མགོ་སྐོར་ལ་འགོག་ཐབས་བྱེད་པ་ལྟ་བུ་ཞིག་ཡིན་ལུགས་དྲིལ་བསྒྲགས་བྱེད་ཀྱི་ཡོད་ཀྱང། དོན་དམ་ལ་དེ་ནི་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་སྐབས་སུ་བོད་མི་རྣམས་ཀྱི་གཞི་གྲངས་སྔར་ལས་མང་བ་བསྡུ་རུབ་བྱེད་ཆེད་གསར་དུ་བཏོན་པའི་ཆབ་སྲིད་ཀྱི་ལག་ཆ་ཞིག་ཡིན་པ་དང།

གཞན་མི་ཡི་གདོང་རིས་ལ་ངོས་འཛིན་ཐུབ་པའི་བྱེད་ནུས་བེད་སྤྱོད་ཀྱིས་གཞི་གྲངས་གཞི་རྒྱ་ཆེན་པོ་བསྡུ་རུབ་བྱས་ཏེ་བོད་པ་ཚོ་ལ་རྗེས་འདེད་དང་སོ་ལྟ་དོ་ནན་དུ་གཏང་རྒྱུ་རེད་འདུག་བོད་གནས་ལྟ་ཞིབ་ཚོགས་པས་བོད་པ་ཞིག་གི་སྐད་ཆ་ལུང་དྲངས་ནས་བརྗོད་དོན་དུ་ན་ནིང་ལོ་ལ་ཁོ་པ་སློབ་གྲྭ་གྲོལ་ནས་ཁྱིམ་དུ་ལོག་པའི་ལམ་བར་དུ་ཉེན་རྟོག་པས་བརྟག་དཔྱད་ས་ཚིགས་ནས་བཀག་སྟེ་ཁ་པར་གྱི་ནང་ལ་མཉེན་ཆས་དེ་བླུག་དགོས་པའི་བཀོད་ཁྱབ་བཏང་ཡོད་པ་རེད། མཉེན་ཆས་དེ་ཐོན་མ་ཐག་ནས་ཁ་པར་ནང་ལ་བཙན་དབང་གི་སྒོ་ནས་མཉེན་ཆས་བླུགས་བཅུག་ཡོད་པ་དང་སྐབས་དེ་ལ་ཁྱོན་ཁ་པར་དུང་ཕྱུར་གཉིས་ཀྱི་ནང་ལ་མཉེན་ཆས་དེ་བླུགས་ཡོད་པའི་གནས་ཚུལ་ཐོན་འདུག་དབྱིན་ཇི་ཡི་རླུང་འཕྲིན་བཟོ་ཚོང་ཁང་གིས་དབྱིན་ཇི་ཡི་དངུལ་རྩའི་དུས་བབ་ཀྱི་གནས་ཚུལ་སྤེལ་བ་ཞིག་ལུང་དྲངས་ནས་གསར་འགྱུར་སྤེལ་བ་ལས། རྒྱ་ནག་གི་ས་གནས་གཞུང་འཛིན་འགའ་ཤས་ཀྱིས་བཙན་པོ་ཡི་སྒོ་ནས་ལས་བྱེད་ཚོ་ལ་མཉེན་ཆས་དེ་བེད་སྤྱོད་བཏང་བཅུག་ཡོད་པར་མ་ཟད། གལ་སྲིད་མཉེན་ཆས་དེ་བེད་སྤྱོད་མ་བཏང་ཚེ་ཕྲུ་གུ་སློབ་གྲྭ་ལ་འཇུག་མི་ཐུབ་པ་དང་ཐོབ་ཐང་དཔང་ཡིག་ལེན་ཐུབ་ཀྱི་མེད་པ་རེད། དེ་བཞིན་གཙུག་གཡུ་ཡིས་རྒྱ་ནག་གཞུང་འབྲེལ་བརྡ་ཁྱབ་ལ་ཞིབ་འཇུག་བྱས་ནས་ཤེས་རྟོགས་བྱུང་གསལ་ལ་རྒྱ་ནག་དབང་འཛིན་པས་རྒྱལ་ཁབ་བརྟན་བརླིང་ལ་ཉེན་ཁ་བཟོ་མཁན་དུ་མཐོང་བཞིན་པའི་བོད་པ་སྒེར་གྱི་གཞི་གྲངས་གཞི་རྒྱ་ཆེན་པོ་ཞིག་བསྡུ་རུབ་བྱེད་བཞིན་པ་དང། གཞི་གྲངས་བསྡུ་རུབ་ཀྱི་ལས་གཞི་དེས་ཨ་རི་ཡི་རུས་བརྐོས་ཡི་གེའི་བཟོ་ཚོང་ཁང་ཞེས་སུ་འབོད་པའི་མཉེན་ཆས་བེད་སྤྱོད་གཏོང་གི་ཡོད་པ་རེད་ཅེས་བསྟན་འདུག། བོད་གནས་ལྟ་ཞིབ་ཚོགས་པས་བོད་པ་མང་པོ་ཡིས་སྐད་འཕྲིན་ནང་ལ་གནས་ཚུལ་སྤེལ་རྐྱེན་བཀག་སྐྱིལ་བྱས་སྐོར་གྱི་གྱོད་དོན་གང་མང་ཟིན་ཐོ་ལ་བཀོད་ཡོད་པ་ལས། སྲིད་དོན་གྱི་ཚོར་བ་སྐྱེན་པོ་ཡི་ཁོངས་སུ་ཡོད་པའི་དོན་དག་དང་སྲིད་དོན་གྱི་འབྲེལ་ཡོད་ཐ་སྙད་རྣམས་ནག་བསུབ་གཏོང་གི་ཡོད་པ་དང། རྒྱ་ནག་གཞུང་གི་བྱེད་སྟངས་དེས་ཕྱི་ལོགས་རང་དབང་ལུང་པ་ལ་བཞུགས་པའི་བོད་པ་བཙན་བྱོལ་བ་ཚོ་ལ་ཡང་གཅིག་ལ་གཉིས་བརྒྱུད་ཀྱིས་ཤུགས་རྐྱེན་ལུ་གུ་རྒྱུད་དུ་ཐེབས་ཏེ། སོ་སོ་ཡིས་སོ་སོ་ལ་ལྟ་རྟོག་དང་འབྲེལ་འདྲིས་བྱེད་དུས་དངངས་འཚབ་ལངས་རྐྱེན་ཞིག་ཆགས་ཡོད་པ་རེད་ཅེས་བརྗོད་འདུག།

ཨུ་རུ་སུའི་སྲིད་འཛིན་ཕུ་ཐིན་གྱིས་ཡུཀ་རེན་གྱི་ཐོག་ལ་ཨུ་རུ་སུར་བདག་དབང་ཡོད་པ་རྩོད་བཞིན་པ་དེ་ནི་ཁུངས་སྐྱེལ་མི་ཐུབ་པ་ཞིག་རེད་ཅེས་གསུངས་པའི་སྐོར་གྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན། སོག་ཡུལ་གྱི་སྲིད་འཛིན་ཟུར་པ་ཚེ་ཀ་ཡ་ཅིན་ཨེ་བྷ་རྡོ་རྗེ་མཆོག་གིས་གནའ་སྔ་མོའི་ས་བཀྲ་ཞིག་ལུང་འདྲེན་གྱི་ཐོག་ནས་སོག་པོ་ཇིང་གིར་རྒྱལ་པོའི་སྐབས་ཀྱི་སོག་ཡུལ་གྱི་མངའ་ཁོངས་ནི་ཨུ་རུ་སུ་ལས་ཧ་ཅང་གི་ཆེ་བ་ཞིག་ཡིན་པར་འགྲེལ་བརྗོད་ཀྱིས་ཨུ་རུ་སུའི་སྲིད་འཛིན་བྷ་ལ་ཏྲེ་མི་ཕུ་ཏིན་གྱིས་ལོ་རྒྱུས་ཀྱི་ས་བཀྲར་གཞི་བཞག་སྟེ་ཨུ་རུ་སུ་ལ་ཡུཀ་རེན་གྱི་ཐོག་བདག་དབང་ཡོད་པ་དང་ཡུཀ་རེན་གྱི་ཐོག་ལ་དམག་བརྒྱབ་པ་དེ་ནི་ཁྲིམས་མཐུན་ཡིན་པ་བཟོ་ཐབས་བྱེད་ཀྱི་ཡོད་པ་དེར་ཟུར་ཟ་གནང་ཡོད་པ་རེད། གཟའ་འཁོར་སྔོན་མ་ཨ་མི་རི་ཀའི་རྙིང་ཞེན་ཅན་གྱི་བརྙན་འཕྲིན་ལས་རིམ་གཙོ་སྐྱོང་བ Tucker Carlson གྱི་བཅར་འདྲི་ཞིག་གི་ཐོག་ལ་ཨུ་རུ་སུ་གྱི་སྲིད་འཛིན་པུ་ཏིན་གྱིས་ཨུ་རུ་སུ་དང་ཡོ་རོབ་ཀྱི་དུས་རབས་ཁ་ཤས་ཀྱི་ལོ་རྒྱུས་དང་ས་མཚམས་ཀྱི་ས་བཀྲ་སོགས་ལ་འགྲེལ་བརྗོད་ཀྱིས་ཡུཀ་རེན་ནི་ཨུ་རུ་སུ་གྱི་ཁོངས་སུ་གཏོགས་པ་ཞིག་དང་ཨུ་རུ་སུས་ཡུཀ་རེན་གྱི་ཐོག་ལ་དམག་བརྒྱབ་པ་དེ་ནི་ཁྲིམས་མཐུན་ཞིག་ཡིན་པ་སོགས་འགྲེལ་བརྗོད་བྱས་པའི་རྗེས་ལ་གླེང་སློང་མང་པོ་ཞིག་བྱུང་ཡོད་པ་དང་ལོ་རྒྱུས་སྨྲ་བ་ཁག་ཅིག་གིས་སྲིད་འཛིན་ཕུ་ཀྲིན་གྱི་འགྲེལ་བརྗོད་གནང་ཕྱོགས་མང་པོ་ཞིག་ནི་ལོ་རྒྱུས་ཀྱི་ཁུངས་གཏུགས་ས་མེད་པ་ཞིག་རེད་ཅེས་གསུངས་ཀྱི་ཡོད་པ་དང། ཡང་སྲིད་འཛིན་ཕུ་ཀྲིན་གྱི་གཏམ་བཤད་དེའི་རྗེས་ལ་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་བདུན་གྱི་བར་དུ་སོག་ཡུལ་གྱི་སྲིད་འཛིན་དང་སྲིད་བློན་གཉིས་ཀ་གནང་མྱོང་པའི་སྐུ་ཞབས་ཚེ་ཀ་ཡ་ཅིན་ཨེ་མ་རྡོ་རྗེ་མཆོག་གིས་ལོ་རྒྱུས་ཐོག་ལ་སོག་པོ་ཇིང་གིར་རྒྱལ་པོའི་སྐབས་ཀྱི་མངའ་ཐང་མཚོན་པའི་ས་བཀྲ་ཞིག་བསྟན་ཏེ་དེ་སྔ་སོག་ཡུལ་གྱི་མངའ་ཐང་ནི་ཨུ་རུ་སུ་ལས་ཧ་ཅང་གི་ཆེ་བ་ཞིག་ཡིན་ཞེས་དང། ད་ཆ་ཨུ་རུ་སུའི་ཁྱབ་ཁོངས་ཡིན་པའི་ས་ཁུལ་མང་པོ་ཞིག་སྐབས་དེར་སོག་ཡུལ་གྱི་མངའ་ཁོངས་སུ་བསྡུས་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་དང། འོན་ཀྱང་ད་ཆ་ང་ཚོ་ནི་ཞི་བདེ་དང་རང་དབང་ལ་དགའ་མཁན་གྱི་རྒྱལ་ཁབ་ཞིག་ཡིན་པས་བློ་འཚབ་མི་དགོས་ཅེས་རྩེད་མོ་དང་སྦྲགས་ཏེ་གསུངས་ཡོད་པ་རེད། དུས་རབས་བཅུ་གསུམ་པའི་ནང་ཧོར་ཇིང་གིར་རྒྱལ་པོའི་མངའ་ཐང་ཤིན་ཏུ་རྒྱས་པའི་སྐབས་སུ་སོག་ཡུལ་ནི་འཛམ་གླིང་གི་ནང་ནས་སྟོབས་ཤུགས་ཆེ་ཤོས་ཤིག་དང། ཡུ་རོབ་ཨེ་ཤ་ཞེས་བོས་པའི་ཨབ་གྷ་ནི་སི་ཐན་དང་ཨར་མེ་ནི་ཡ་དང་ཨ་ཛར་བྷའི་ཇཱན་བེ་ལ་རུ་སི་དང་ཇོར་ཇི་ཡ་དང་ཁ་ཛ་ཀི་སི་ཐན་ཁིར་ཀི་སི་ཐན་སོག་ཡུལ་སོགས་ཆ་ཚང་དང་རྒྱ་ནག་དང་ཨུ་རུ་སུ་དང་ད་ལྟའི་ཡུ་ཀྲེན་སོགས་མངའ་འོག་ཏུ་བསྡུས་ཡོད་པ་རེད། འོན་ཀྱང་དེང་སང་སོག་ཡུལ་ནི་རྒྱ་ནག་དང་ཨུ་རུ་སུ་གྱི་བར་དུ་གནས་པའི་རྒྱལ་ཁབ་ཆུང་ཆུང་ཞིག་ཏུ་གྱུར་ཡོད་པ་དང། དཔལ་འབྱོར་དང་ཚོང་འབྲེལ་སོགས་ཕྱོགས་མང་པོ་ཞིག་ཨུ་རུ་སུ་ལ་བརྟེན་དགོས་ཀྱི་ཡོད་པ་དང། དུས་རབས་ཉི་ཤུ་པའི་ནང་དུ་སོག་ཡུལ་དེ་ཡང་དེ་སྔའི་ཨུ་རུ་སུ་དམར་ཤོག་གི་དབང་འོག་ཏུ་ཚུད་དེ་དཀའ་ངལ་ཚབས་ཆེ་འཕྲད་མྱོང་ཡོད་པ་རེད། ད་ལྟའི་རང་བཙན་དང་ལྡན་པའི་སོག་ཡུལ་གཞུང་ནས་ཨུ་རུ་སུས་ཡུ་ཀྲེན་གྱི་ཐོག་ལ་དམག་རྒྱག་བཞིན་པར་རྒྱབ་སྐྱོར་ཞུ་གི་མེད་པ་དང་ཡིན་ན་ཡང་མངོན་གསལ་དོད་པོས་སྐྱོན་བརྗོད་ཀྱང་ཞུ་གི་མེད་ཀྱང། སྲིད་འཛིན་ཟུར་པ། ཚེ་ཀ་ཡ་ཅིན་ཨེ་པང་རྡོ་རྗེ་མཆོག་ནི་ཡུ་ཀྲེན་ལ་རྒྱབ་སྐྱོར་ཞུ་མཁན་ཤུགས་ཆེ་ཤོས་ཤིག་ཡིན་པ་དང། ཟླ་གཉིས་སྤྱི་ཟླ་གཉིས་པའི་ནང་ཁོང་གིས། འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་རྡོག་རྩ་གཅིག་ཏུ་བསྒྲིལ་ཏེ་ཡུ་ཀྲེན་ལ་རྒྱབ་སྐྱོར་གྱིས་ཨུ་རུ་སུར་ཁ་གཏད་ཀྱི་དམག་དེར་རྒྱལ་ཁ་ཐོབ་རྒྱུར་གོ་མཚོན་སོགས་གང་ཅིར་རོགས་རམ་དགོས་ཀྱི་རེད་ཅེས་བྲིས་གནང་ཡོད་པ་མ་ཟད། ངའི་གཞུང་འཛིན་ལས་དུས་ཀྱི་རིང་དུ། སྲིད་འཛིན་ཕུ་ཀྲིན་དང་མཇལ་འཕྲད་ལན་མང་བྱུང་བའི་ཉམས་མྱོང་ལས། ཁོང་ནི་རང་དབང་ལ་བཟོད་སྒོམ་མི་ཐུབ་མཁན་ཞིག་དང་ཁྱིམ་མཚེས་རྒྱལ་ཁབ་ཁག་ཨུ་རུ་སུ་ལས་དར་རྒྱས་ཆེ་བ་ཞིག་ཡོང་རྒྱུར་དགའ་མོས་མེད་མཁན་ཞིག་རེད་ཅེས་བྲིས་གནང་ཡོད་པ་རེད། སོག་ཡུལ་གྱི་སྲིད་འཛིན་དང་སྲིད་བློན་གཉིས་ཀ་གནང་མྱོང་པའི་སྐུ་ཞབས་ཚེ་ཀ་ཡ་ཅིན་ཨེ་མ་རྡོ་རྗེ་ནི་སོག་ཡུལ་དེ་བཞིན་ཨུ་རུ་སུའི་དམར་པོའི་འོག་ནས་རང་བཙན་ཡོང་རྒྱུར་འཐབ་རྩོད་ཀྱི་དབུ་ཁྲིད་མཁན་ཞིག་ཡིན་པ་དང། ད་ཆ་ཁོང་ལོ་དྲུག་ཅུ་ལ་ཕེབས་ཡོད་པ་དང་མི་ཚོས་ཁོང་ལ་དམངས་གཙོའི་ལམ་སྟོན་པ་ཞེས་བསྔགས་བརྗོད་ཀྱང་ཞུ་སྲོལ་ཡོད་པ་རེད།

གྷ་ཟ་ས་རྒྱུད་ཀྱི་ལྷོ་ཕྱོགས་ཀྱི་གྲོང་ཁྱེར་ར་ཧྥེའི་ཐོག་ལ་གནམ་ཐོག་ནས་གཏོར་རྒོལ་བཏང་བའི་སྐབས་ལ་ཧ་མཱས་དྲག་སྤྱོད་པ་ཚོས་བཙན་ཉར་བྱས་པའི་ཨི་ཟ་རེལ་གྱི་མི་སེར་གཉིས་གློད་གྲོལ་བཏང་ཐུབ་ཡོད་འདུག་ཡིན་ན་ཡང་གཏོར་རྒོལ་དེ་ཚོའི་ནང་ལ་ཞི་བའི་མི་མང་དྲུག་ཅུ་རེ་བདུན་ལ་སྲོག་སྐྱོན་བྱུང་ཡོད་འདུག་གཏོར་རྒོལ་དེ་ཚོའི་ནང་ལ་རང་ལོ་དྲུག་ཅུ་ཡིན་པ་སི་མོན་མར་མེན་དང་རང་ལོ་བདུན་ཅུ་ཡིན་པའི་ལུའི་སི་ཧ་རེ་གཉིས་དྲག་སྤྱོད་པའི་བཙན་ཉར་གྱི་འོག་ནས་གློད་གྲོལ་བཏང་ཐུབ་ཡོད་པ་དང་ཁོང་ཚོ་གཉིས་སྔ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཧ་མཱ་སི་དྲག་སྤྱོད་པ་ཚོས་ཨི་ཟི་རལ་གྱི་ཐོག་ལ་ཉེན་ཚབས་ཆེ་བའི་གཏོར་རྒོལ་གཏོང་པའི་སྐབས་ལ་གཏའ་མར་བཙན་ཁྲིད་བྱས་ཡོད་པ་དང། ཨི་ཟི་རལ་གྱི་དམག་མིས་བཤད་ཡ་བྱས་པ་ཡིན་ན། ཧ་མཱ་སི་དྲག་སྤྱོད་པ་ཚོས་ཁོང་ཚོ་གཉིས་ཐོག་བརྩེགས་མང་པའི་རཱ་ཧྥེའི་ཁང་པ་ཞིག་གི་ཐོག་བརྩེགས་གཉིས་པར་བཙན་ཉར་བྱས་ཡོད་པ་དང། མི་དེ་གཉིས་གློད་བཀྲོལ་བཏང་རྒྱུར་ཨི་ཟི་རལ་གྱི་དམག་མིས་དུས་ཡུན་རིང་པོ་ཞིག་གི་རིང་ལ་དུས་ཚོད་རན་པོ་ཞིག་ལ་ངང་སྒུག་བྱས་ཡོད་འདུག། ཨི་ཟི་ཨེལ་གྱི་དམག་མིས་གྷ་ཟའི་ནང་ལ་བཙན་ཉར་བྱས་པའི་གཏའ་མའི་མི་དེ་གཉིས་གློད་གྲོལ་བཏང་ཐུབ་པ་དེར། སྲིད་བློན་ནེ་ཐན་ཡཱ་ཧུ་ཡིས་དགའ་བསུ་ཞུས་གནང་བ་དང་ཆབས་ཅིག་ང་ཚོས་གྷ་ཟའི་ནང་ལ་བཙན་ཉར་བྱས་པའི་མི་རྣམས་གློད་གྲོལ་གཏང་རྒྱུའི་གོ་སྐབས་དེ་ཚོ་ཆུད་ཟོས་སུ་གཏོང་གི་མ་རེད་ཅེས་གསུངས་འདུག། གྷ་ཟའི་འཕྲོད་བསྟེན་ལྷན་ཁང་གིས་བཤད་ཡ་བྱས་པ་ཡིན་ན་ཨིས་ར་ཨེལ་གྱི་དམག་མིས་ཁེ་སར་ཐོ་རེངས་ཙམ་ལ་མི་དམངས་རྣམས་ཉལ་བསྡད་པའི་སྐབས་ལ་གནམ་ཐོག་ནས་གནམ་གྲུ་དང་ས་ཐོག་ནས་མཚོན་ལྡན་ལྕགས་ཁྲབ་དམག་འཁོར་གྱི་གཏོར་རྒོལ་བཏང་བ་དེ་ཚོའི་ནང་ལ་མི་དྲུག་ཅུ་རེ་བདུན་ལ་སྲོག་སྐྱོན་དང་ཁ་ཆེ་ཕྱག་འཚལ་ཁང་གཉིས་དང་མི་མང་གི་སྡོད་ཁང་མང་པོ་རྡིབ་སྐྱོན་བྱུང་ཡོད་པ་དང་གཏོར་རྒོལ་བཏང་སའི་ས་གནས་དེ་དག་ཏུ་སྲོག་སྐྱོབ་ཀྱི་ཛ་དྲག་གི་ལས་འགུལ་བྱེད་མུས་ཡིན་པས་སྲོག་སྐྱོན་བྱུང་བའི་མིའི་གྲངས་འབོར་དེ་ད་དུང་མཐོ་རུ་འགྲོ་སྲིད་པ་ཞིག་ཡིན་འདུག། མི་མང་པོ་ཞིག་གིས་ཨི་ཟི་རལ་གྱིས་གྲོང་ཁྱེར་ར་ཧྥེའི་ཐོག་ལ་གཏོར་རྒོལ་བཏང་འཆར་ཡོད་པ་དེ་འགོ་འཛུགས་བྱས་ཡོད་པ་བསམ་ཡོད་པ་དང་གཏོར་རྒོལ་དེ་ཚོ་ནི་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་གཟའ་ཉི་མའི་ཉིན། ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་མཆོག་དང་ལྷན་དུ་སྐར་མ་བཞི་བཅུ་ཞེ་ལྔའི་རིང་ཞལ་པར་གྱི་ཐོག་ནས་བཀའ་མོལ་གནང་པའི་སྐབས་ལ། ཨི་ཟ་རེལ་གྱིས་གྷ་ཟ་ས་རྒྱུད་ཀྱི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན་དེས་ཞི་བའི་མི་མང་པོར་སྲོག་སྐྱོན་ཡོང་སྲིད་པ་དེར་སྲིད་འཛིན་ཇོ་བྷའི་དན་མཆོག་ལ་ཐུགས་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། ཨི་ཟ་རེལ་གྱིས་གྷ་ཟའི་གྲོང་ཁྱེར་ར་ཧྥེའི་ཞི་བའི་མི་མང་རྣམས་ཀྱི་སྲུང་སྐྱོབ་ཀྱི་ཆེད་དུ་ཁོང་ཚོར་ས་ཆ་བཙན་སར་འགྲོ་ས་ཞིག་བཟོས་མ་ཚར་བར་དུ་གཏོར་རྒོལ་བཏང་རྒྱུ་མེད་པའི་སློབ་སྟོན་གནང་ཡོད་མིན་ལ་མ་ལྟོས་པར་གཏོར་རྒོལ་དེ་ཚོ་བཏང་པ་ཞིག་ཡིན་འདུག།

སྲིད་བློན་ནེ་ཐན་ཡ་ཧུ་ཡི་ལས་ཁུངས་ཀྱིས་ཁེ་སར་གསལ་བསྒྲགས་གནང་གསལ་དུ་སྲིད་བློན་མཆོག་གིས་ཡུལ་དེའི་དམག་མིས་རཱ་ཧྥེའི་མི་མང་རྣམས་ས་ཆ་བཙན་སར་གནས་སྤོ་བྱེད་ཕྱོགས་ཀྱི་ཐོག་ལ་འཆར་གཞི་ཞིག་བཟོ་དགོས་པ་དང། རཱ་ཧྥེའི་ནང་ལ་རྟེན་གཞི་བྱས་པའི་ཧ་མཱས་དྲག་སྤྱོད་པའི་དམག་མིའི་སྡེ་ཚན་བཞི་པོ་རྩ་མེད་ཤུལ་མེད་བཟོ་དགོས་པའི་བཀོད་ཁྱབ་གནང་ཡོད་འདུག། ཧ་མཱས་དྲག་སྤྱོད་པའི་བརྙན་འཕྲིན་ཨག་སཱ་ཡིས་ཁའི་ཉིན་གཟའ་ཉི་མའི་ཉིན་རྒྱང་བསྲིང་བྱས་པའི་གནས་ཚུལ་ཞིག་གི་ནང་ལ་ཨི་ཟ་རེལ་གྱིས་གལ་སྲིད་གྷ་ཟའི་གྲོང་ཁྱེར་རཱ་ཧྥའི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན་གཏའ་མར་བཙན་ཉར་བྱེད་བཞིན་པའི་མི་རྣམས་གློད་བཀྲོལ་གཏང་རྒྱུའི་ཆེད་དུ་ཕྱོགས་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མོལ་རྩ་གཏོར་གཏོང་གཞི་ཞིག་ཆགས་ཀྱི་རེད་ཅེས་བཤད་ཡོད་པ་དང། ཨི་ཇིབ་གིས་ཀྱང་དེ་དང་འདྲ་བའི་ཉེན་བརྡ་ཞིག་བཏང་ཡོད་འདུག། ཨི་ཇིབ་ཀྱི་ཕྱི་སྲིད་ལས་ཁུངས་ཀྱིས་ཁ་སང་གསར་འགོད་གསལ་བསྒྲགས་ཤིག་བཏོན་ཡོད་པ་དེའི་ནང་ལ་ཨི་ཟི་རལ་གྱིས་གྷ་ཟའི་གྲོང་ཁྱེར་རཱ་ཧྥའི་ཐོག་ལ་གཏོར་རྒོལ་བཏང་སྲིད་པ་དེ་འགོག་རྒྱུར། རྒྱལ་སྤྱིའི་ཡུལ་ཁག་དང་ད་ག་ནང་བཞིན་ས་གནས་ཀྱི་ཤོག་ཁག་ཚང་མས་གོང་བུ་ཆིག་སྒྲིལ་གྱི་ཐོག་ནས་འབད་བརྩོན་བྱེད་དགོས་འདུག་ཅེས་བཀོད་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་དབྱངས་ཅན་ཡིན།

དེ་ལྟར་འཇིགས་སྐུལ་བྱེད་དགོས་པའི་རྒྱུ་མཚན་ཅི་ཡིན་སོགས་ཀྱི་ཐད་ལ་དཔྱད་བརྗོད་སྤེལ་བ་ཁག་ཅིག་དཀོན་མཆོག་དོན་གྲུབ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
དེ་སྔོན་ཨེ་ཇིབ་དང་ཨི་ཟི་རལ་གྱི་བར་དུ་བཞག་པའི་ཞི་བའི་གྲོས་མཐུན་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་སྔ་གཞུག་ཏུ་བཞག་པ་ཞིག་དང་གྲོས་མཐུན་འདི་ནི་དབུས་ཤར་ས་ཁུལ་གྱི་གནད་དོན་ཐད་ཀྱི་གྲོས་མཐུན་གལ་ཆེན་ཞིག་ཆགས་ཀྱི་ཡོད་པ་རེད། གྲོས་མཐུན་དེ་ནི་དེ་སྔོན་ཨ་རིའི་སྲིད་འཛིན་ཇེ་མི་ཁ་ཁྲིར་གྱིས་བར་དཔང་བྱས་ཏེ་ཨ་རིའི་མེ་རི་ལན་ཏྲི་མངའ་སྡེ་གི་ནང་དུ་ཡོད་པའི་ཨ་རིའི་སྲིད་འཛིན་གི་ངལ་གསོའི་སྒར་ཁ་སྟེ་ཌེ་ཝི་ཌི་སྒར་ཁ་ཅེས་པར་བཞག་པ་ཞིག་ཡིན་པས་གྲོས་མཐུན་གི་མིང་ལ་ཡང་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་ཅེས་འབོད་ཀྱི་ཡོད་པ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོའི་ཟླ་དགུ་བའི་ཚེས་དྲུག་གི་ཉིན་སྐབས་དེའི་ཨ་རིའི་སྲིད་འཛིན་ཇེ་མི་ཁ་ཁྲེར་གྱིས་སྐབས་དེའི་ཨེ་ཇིབ་ཀྱི་སྲིད་འཛིན་ཨན་ཝར་སཱ་དད་དང་ཨི་ཟི་རལ་གྱི་སྲིད་བློན་མི་ན་ཁི་བྷེ་གྷིན་གཉིས་གདན་ཞུས་ཀྱིས་ཉིན་བཅུ་གཉིས་ཀྱི་རིང་ལ་གྲོས་མོལ་བྱས་ཤིང་ཟླ་དགུ་བའི་ཚེས་བཅུ་བདུན་གྱི་ཉིན་ཨེ་ཇིབ་དང་ཨི་ཟི་རལ་གཉིས་ཀྱི་འགོ་ཁྲིད་ནས་དབུས་ཤར་ས་ཁུལ་ཞི་བདེ་ཡོང་ཐབས་ཀྱི་འབྲེལ་ཡོད་རྩ་འཛིན་ཅེས་པ་དང། ཨེ་ཇིབ་དང་ཨི་ཟི་རལ་བར་གྱི་ཞི་བའི་གྲོས་མཐུན་གྱི་རྩ་འཛིན་ཅེས་པའི་ཡིག་ཆ་གཉིས་གཞིར་བྱས་ཏེ་མིང་གྲགས་ཅན་གྱི་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་ཅེས་པར་མཐའ་མའི་མིང་རྟགས་བཀོད་ཅིང། དེ་ནས་ལོ་གཅིག་གི་རྗེས་ཏེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོར་ཨེ་ཇིབ་དང་ཨི་ཟི་རལ་གྱིས་དངོས་སུ་ཞི་བའི་གྲོས་མཐུན་ཅེས་པའི་སྟེང་མིང་རྟགས་བཀོད་ཡོད་ཅིང། གྲོས་མཐུན་དེ་ཡིས་རྒྱལ་ཁབ་འདི་གཉིས་བར་གྱི་འབྲེལ་བ་ལོ་ངོ་བཞི་བཅུ་ལྷག་གི་རིང་ལ་ཞི་བདེའི་ངང་གནས་རུ་བཅུག་ཡོད་པ་རེད། ཡིན་ན་ཡང་ད་ལྟ་ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་གྷ་ཟ་དང་ཨི་ཇིབ་ཀྱི་མཐའ་མཚམས་ས་ཁུལ་དུ་ཡོད་པའི་གྲོང་ཁྱེར་རཱ་ཧྥ་རུ་ཨི་ཟི་རལ་གྱི་དམག་དཔུང་མངགས་གཏོང་བྱ་རྒྱུའི་གསལ་བསྒྲགས་སྤེལ་བས་ན། ཨི་ཇིབ་གཞུང་གིས་གྲོས་མཐུན་འདི་མེད་པར་གཏང་རྒྱུའི་འཇིགས་སྐུལ་བྱེད་ཀྱི་ཡོད་པ་རེད། དེ་ཡང་ཐོག་མར་གྲོས་མཐུན་འདི་འཇོག་རྒྱུའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོའི་ཡུན་དུ་ཨི་ཟི་རལ་དང་ཨི་ཇིབ་ཀྱིས་ས་ཁོངས་ཀྱི་བདག་དབང་བརྩད་ནས་དམག་འཁྲུག་ཐེངས་བཞི་ལ་བརྒྱབ་ཡོད་ཅིང། དེ་ལ་རྐྱེན་བྱས་ནས་ཨེ་ཇིབ་དང་ཨ་རབ་རྒྱལ་ཁབ་དག་གི་འགོ་ཁྲིད་ནས་ཨི་ཟི་རལ་དང་འབྲེལ་བ་གཅོད་རྒྱུའི་ཐག་གཅོད་བྱས་པས་འཛམ་གླིང་ཡོངས་ཧང་སང་རུ་བཅུག་ཡོད་པ་རེད། འགལ་རྐྱེན་དེ་སེལ་ཆེད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ཟླ་དགུ་བའི་ནང་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་འཇོག་དགོས་བྱུང་འདུག་ལ་གྲོས་མཐུན་དེའི་ནང་དོན་ལྟར་ཨི་ཟི་རལ་གྱིས་སྐབས་དེར་སི་ནེ་ནས་དམག་ཕྱིར་འཐེན་བྱས་ཏེ་ཨེ་ཇིབ་ཏུ་དམག་འཁྲུག་མཚམས་འཇོག་རྒྱུ་དང། ཨི་ཟི་རལ་གྱི་མཚོ་གྲུ་སུའུ་ཡི་ཟི་མིས་བཟོས་གཙང་པོ་གཅིག་པུ་སྟེང་འགྲུལ་སྐྱོད་བྱེད་ཆོག་པ་སོགས་ཀྱི་ནང་དོན་འཁོད་ཡོད་པ་རེད། འདིའི་ཐད་ཁར་ཊར་ལྟེ་གནས་ཀྱི་འགན་འཛིན། Paige Alexander། གྱིས་བཤད་པའི་སྐད་ཆ་ཨེ་པི་གསར་འགྱུར་ཁང་གིས་ལུང་འདྲེན་བྱས་པ་ལྟར་ན། ཌེ་ཝིཌ་སྒར་གྱི་གྲོས་མཐུན་ནི་བློ་སྤོབས་ལྡན་པའི་མགོ་ཁྲིད་མི་སྣ་གསུམ་གྱི་དགོངས་པ་གི་འོག་ནས་བཞག་ཅིང། དེ་ཡང་ཁོ་ཚོས་གྲོས་མཐུན་འདིས་སྐབས་དེ་དང་མ་འོངས་པའི་ཞི་བདེ་དང་བདེ་འཇགས་ཀྱི་ལས་དོན་གྱི་ཐད་ཤུགས་རྐྱེན་ཟབ་མོ་ཞིག་ཐེབས་ཐུབ་པ་ཤེས་ཀྱི་ཡོད་པ་རེད། ད་ལྟ་ཡང་ང་ཚོར་སྐབས་དེའི་མགོ་ཁྲིད་དེ་ཚོ་ལྟ་བུ་དགོས་ཀྱི་འདུག་མོད། དེང་སྐབས་ཨི་ཟི་རལ་ལ་དེ་ལྟ་བུའི་མགོ་ཁྲིད་མི་འདུག་ཅེས་ཀྱང་བཤད་འདུག། ཡང་འདིའི་ཐད་ཨེ་ཇིབ་ཀྱི་དཔོན་རིགས་གཉིས་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་ཕྱི་འབྲེལ་མི་སྣ་གཅིག་བཅས་ཀྱིས་གཟའ་ཉི་མའི་ཉིན་ཨེ་ཕི་གསར་འགྱུར་ཁང་དུ་བཤད་དོན་ལ། གལ་ཏེ་ཨི་ཟི་རལ་གྱི་དམག་དཔུང་རཱ་ཧྥ་རུ་ཕྱིན་ཚེ་ཨེ་ཇིབ་ཀྱིས་ཞི་བའི་གྲོས་མཐུན་དེ་མཚམས་འཇོག་བྱ་སྲིད་པ་རེད་ཅེས་བཤད་འདུག་མོད། ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་རཱ་ཧྥ་ནི་ཧ་མ་སིས་ཟླ་བ་བཞི་གི་རིང་དམག་འཁྲུག་བརྒྱབ་པའི་རྗེས་ཀྱི་མཐའ་མའི་གནས་ཡུལ་དེ་རེད། རྐང་དམག་མངགས་ནས་ཧ་མ་སི་གི་སྒྲིག་འཛུགས་གཏོར་རྒྱུ་ནི་ཧ་ཅང་གལ་ཆེན་ཡིན་པར་བཤད་འདུག་ལ། ཨེ་ཇིབ་ཀྱི་ངོས་ནས་གལ་ཏེ་ཨི་ཟི་རལ་གྱི་དམག་གིས་ས་ཁུལ་འདིར་དཔུང་འཇུག་བྱས་ཚེ་འུ་ཐུག་པའི་ཕཱ་ལེ་སི་ཐན་གྱི་མི་རྣམས་མཐའ་མཚམས་བརྒལ་ནས་ཨེ་ཇིབ་ཀྱི་ས་ཁོངས་སུ་ཡོང་སྲིད་པའི་གནད་དོན་གཅིག་དང། གཞན་ཡང་གནད་དོན་གཞན་ཞིག་ནི་རཱ་ཧྥ་དེ་ཕཱ་ལེ་སི་ཐན་པ་དག་ལ་མི་ཆོས་རོགས་སྐྱོར་གྱི་དངོས་རྫས་སྐྱེལ་འདྲེན་བྱ་སའི་གནས་ཡུལ་གཙོ་བོ་ཞིག་ཡིན་པས་ཨི་ཟི་རལ་གྱིས་དཔུང་འཇུག་བྱས་ཚེ་དངོས་རྫས་སྐྱེལ་འདྲེན་ལ་ཡང་བཀག་རྒྱ་ཐེབས་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད།

དེ་དག་ལ་སྲུང་སྐྱོབ་བྱེད་འཆར་མེད་ཅེས་ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump གྱིས་ཉེན་བརྡ་བཏང་བའི་གནས་ཚུལ་ཞིག་ཀུན་བཟང་སྒྲོལ་མ་ལགས་ཀྱིས་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་གནང་གི་རེད།
ཨ་མི་རི་ཀའི་སྲིད་འཛིན་ཟུར་པ་སྒྲོ་ནལ་ཁྲོམ་གྱིས། ནེ་ཏྲོ་ཅེས་པའི་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་འགྲོ་གྲོན་ཆེད་དུ། དངུལ་འབབ་མ་སྤྲད་མཁན་གྱི་ཚོགས་ཁོངས་རྒྱལ་ཁབ་ཚོའི་ཐོག་རྒྱལ་ཁབ་གཞན་གྱིས་བཙན་རྒོལ་ལ་སོགས་པ་བྱས་ཚེ་དེ་དག་སྲུང་སྐྱོབ་བྱེད་འཆར་མེད་ཅེས་ཉེན་བརྡ་གནང་ཡོད་པ་རེད། དེ་ཡང་ཉེ་དུས་ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump གྱིས་ལྷོ་ཀེ་རོ་ལི་ནའི་མངའ་སྡེའི་ནང་སྲིད་འཛིན་གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་སྤེལ་བའི་འདུ་འཛོམས་ཤིག་གི་སར་ཁོང་གིས་གལ་ཏེ་ཨུ་རུ་སུས་ནེ་ཏྲོ་སྒྲིག་ཁོངས་སུ་ཡོད་པའི་རྒྱལ་ཁབ་ཞིག་ལ་གཏོར་རྒོལ་བཏང་ཚེ་སྒྲིག་འཛུགས་དེའི་ནང་ཡོད་པའི་བསྡུ་བྱ་མ་རྒྱག་མཁན་གྱི་ཚོགས་ཁོངས་རྒྱལ་ཁབ་ཚོ་སྲུང་སྐྱོབ་བྱེད་འཆར་མེད་ཅེས་གསུངས་པ་དང་ཆབས་ཅིག་ཁོང་གིས་ནེ་ཏྲོ་ཚོགས་ཁོངས་རྒྱལ་ཁབ་ཚོས་དངུལ་གྱི་བསྡུ་བྱ་རྒྱག་དགོས་པའི་སྐུལ་འདེད་བྱེད་ཀྱི་ཡོད་ཅེས་དང། གལ་ཏེ་བསྡུ་བྱ་མ་རྒྱག་པ་ཡིན་ན། བསྡུ་བྱ་མ་རྒྱག་མཁན་གྱི་རྒྱལ་ཁབ་དེ་དག་སྲུང་སྐྱོབ་བྱེད་རྩིས་མེད་ཅེས་གསུངས་ཡོད་པ་དེར་ནེ་ཏྲོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་བློ་འཚབ་སྐྱེ་གཞི་ཞིག་ཆགས་ཡོད་པ་རེད། འཛམ་གླིང་དམག་ཆེན་གཉིས་པ་མཇུག་སྒྲིལ་བྱས་པ་ནས་བཟུང་ནེ་ཏྲོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་ཐུན་མོང་གིས་སྒྲིག་འཛུགས་དེའི་ནང་ཡོད་པའི་རྒྱལ་ཁབ་ཇི་འདྲ་ཞིག་ལ་གཏོར་རྒོལ་གྱི་གནས་ཚུལ་བྱུང་ཚེ་གཏོར་རྒོལ་ཕོག་ཡུལ་རྒྱལ་ཁབ་དེ་ལ་སྒྲིག་འཛུགས་དེའི་ནང་ཡོད་པའི་ཚོགས་ཁོངས་རྒྱལ་ཁབ་ཚང་མས་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་བྱ་རྒྱུར་ཆོད་སེམས་བརྟན་པོར་གནས་ཡོད་ཀྱང་ད་ཆ་ནེ་ཏྲོ་སྒྲིག་འཛུགས་ནང་ཡོད་པའི་ཨ་མི་རི་ཀའི་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་སྐུ་ཞབས Donald Trump གྱིས་གློ་བུར་ཧ་ཅང་ཐལ་ཆ་ཆེ་བའི་བཀའ་མོལ་གནང་ཡོད་པ་རེད། སྲིད་འཛིན་ཟུར་པ Donald Trump གྱིས་གོང་ཞུས་གནང་བའི་གཏམ་བཤད་དེར་དམངས་གཙོ་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་ད་ལྟའི་སྲིད་འཛིན་ལས་ཐོག་པ་ཇོ་བྷའི་ཏིན་གྱིས་སྐྱོན་བརྗོད་ཤུགས་ཆེ་གནང་བ་དང་འབྲེལ་ཁོང་གི་ངོས་ནས་ནེ་ཏྲོ་སྒྲིག་འཛུགས་ལ་རྒྱབ་སྐྱོར་ཆ་ཚང་གནང་གི་ཡིན་ཞེས་གསུངས་ཡོད་པ་རེད། དེ་བཞིན་ནེ་ཏྲོ་སྒྲིག་འཛུགས་ཀྱི་འགན་འཛིན། Jens Stoltenberg། གྱིས་རྒྱུན་ལྡན་དང་མི་འདྲ་བར་སྲིད་འཛིན་ཟུར་པ Trump གྱི་གཏམ་བཤད་དེར་དགག་པ་ཤུགས་ཆེ་བསྐྱོན་པ་དང་སྦྲགས། གལ་ཏེ་སྲིད་འཛིན་ཟུར་པ Trump གྱིས་གསུངས་པ་དེ་ལ་ཆ་བཞག་ན་དེ་ནི་ནེ་ཏྲོ་སྒྲིག་འཛུགས་ཀྱི་སྒྲིག་གཞི་དང་རྒྱབ་འགལ་དུ་ཕྱིན་པ་ཞིག་ཡིན་པ་མ་ཟད། དེ་ལྟར་བྱས་ཚེ་དེས་ཚོགས་ཁོངས་རྒྱལ་ཁབ་གཅིག་གིས་གཅིག་ལ་སྲུང་སྐྱོབ་བྱེད་མ་ཐུབ་པའི་གནས་སྟངས་ཆགས་རྒྱུ་ཡིན་པ་དང། དེའི་ནང་ཨ་མི་རི་ཀ་ཡང་ཚུད་ཡོད་པའི་འགྲེལ་བརྗོད་གནང་འདུག་དེང་སྐབས་ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱེད་བཞིན་ཡོད་པར་ཨ་མི་རི་ཀས་ཡུཀ་རེན་ལ་རྒྱབ་སྐྱོར་དང་སྲུང་སྐྱོབ་ཤུགས་ཆེ་གནང་བའི་སྐབས་འདིར་གལ་ཏེ Donald Trump ཨ་མི་རི་ཀའི་སྲིད་འཛིན་ལ་བསྐྱར་དུ་འོས་འདེམས་བྱུང་ཚེ་དེས་ཡུཀ་རེན་ཐོག་ཨ་མི་རི་ཀས་རྒྱབ་སྐྱོར་གྱི་ལས་དོན་སྤེལ་ཕྱོགས་ཐོག་ཤུགས་རྐྱེན་ཆེན་པོ་ཐེབས་སྲིད་པར་བརྟེན་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་ཀྱི་འགོ་ཁྲིད་རྣམས་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་ཀྱང་ཆགས་ཡོད་པ་རེད། གཞི་གང་ལོ་ངོ་བཞི་མིན་ཙམ་ཞིག་གི་གོང་དུ་སྲིད་འཛིན་ཟུར་པ Donald Trump ཨ་མི་རི་ཀའི་སྲིད་འཛིན་ཡིན་པའི་སྐབས་སུ་ཁོང་གིས། ཨ་མི་རི་ཀ་ནེ་ཏྲོ་སྒྲིག་ཁོངས་ནས་ཕྱིར་འཐེན་བྱ་རྒྱུའི་བསམ་གཞིགས་བྱེད་ཀྱི་ཡོད་ཚུལ་གྱི་གནས་ཚུལ་ཐོན་ཡོད་པ་དང། དེ་བཞིན་སྐབས་དེར་ཁོང་གིས་འཇར་མ་ནི་ལ་སོགས་པའི་ནེ་ཏྲོ་སྒྲིག་ཁོངས་ཀྱི་ཚོགས་ཁོངས་རྒྱལ་ཁབ་རེ་རེས་སོ་སོའི་རྒྱལ་ཁབ་ཀྱི་ཡོང་འབབ་ནས་ཨ་སྒོར་བརྒྱ་ཆ་གཉིས་རེ་ནེ་ཏྲོ་སྒྲིག་འཛུགས་ལ་བསྡུ་བྱ་རྒྱག་དགོས་པའི་གཏམ་བཤད་སོགས་གནང་མྱོང་ཡོད་པ་རེད། དེ་དང་ཕྱོགས་མཚུངས་ནེ་ཏྲོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཞིག་གི་ཕྱི་འབྲེལ་མི་སྣ་གཉིས་པ་ཞིག་གིས AFP གསར་སྤེལ་ལས་ཁང་ལ། སྲིད་འཛིན་ཟུར་པ Donald Trump གིས་གཏམ་བཤད་དེ་འདྲ་ཞིག་བྱེད་ཀྱི་རེད་བསམ་པ་ང་ཚོ་ཚང་མ་ལ་རྒྱུས་མངའ་དང་ཤེས་རྟོགས་ཡོད་ཅེས་གསུངས་འདུག་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་བྱེད་པ་ལ་ད་ཆ་ཟླ་བ་དགུ་ཙམ་མ་གཏོགས་མེད་པའི་སྐབས་འདིར་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་ཏྲོ་ནལ་ཏྲམ་གྱིས་གོང་ཞུས་གཏམ་བཤད་དེ་གནང་བ་ཞིག་ཡིན་པ་དང། དེ་ནི་ཨ་མི་རི་ཀའི་འདས་པའི་ལོ་རྒྱུས་ཀྱི་ནང་དེ་འདྲའི་བཀའ་མོལ་གནང་བ་ནི་ཐབས་སྡུག་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་དེ་དང་ཕྱོགས་མཚུངས་སྲིད་འཛིན་ཟུར་པ་ཏྲམ་གྱིས་དེའི་སྔོན་ཨུ་རུ་སུའི་སྲིད་འཛིན་པུ་ཏྲིན་དང

པ་ཀི་སི་ཐན་གྱི་འོས་བསྡུའི་ནང་ཐག་གཅོད་མ་ཐུབ་པའི་གྲུབ་འབྲས་ཐོན་བཞིན་པ་དེས་མ་འོངས་བདུན་ཕྲག་ཁ་ཤས་རིང་ཆབ་སྲིད་ཀྱི་གནས་སྟངས་ངེས་གཏན་མིན་པ་ཆགས་རྒྱུ་ཡིན་པ་ཆབ་སྲིད་དབྱེ་ཞིབ་པ་ཚོས་བརྗོད་ཀྱི་ཡོད་པ་དང། ཡང་འོས་བསྡུའི་ས་གནས་བཅུ་ཕྲག་ཁ་ཤས་ཀྱི་ནང་འོས་བསྡུ་དང་འབྲེལ་བའི་ཁྲིམས་ཁང་ལ་ཞུ་གཏུགས་ཀྱི་གནས་ཚུལ་བྱུང་ཡོད་པ་དང་ཁ་གཏད་ཚོགས་པ་ཁག་གིས་མཉམ་འབྲེལ་གཞུང་འཛུགས་རྒྱུའི་གྲོས་མོལ་བྱེད་བཞིན་པ་སོགས་ཀྱི་སྐོར་གནས་ཚུལ་ཐོན་པ་ཁག་རྡོ་རྗེ་ཐོགས་མེད་ལགས་སྙན་སྒྲོན་ཞུ་གནང་གི་རེད། པ་ཀི་སི་ཐན་གྱི་རྒྱལ་ཡོངས་འོས་བསྡུའི་ནང

སྲིད་བློན་ཟུར་པ་ཁཱན་གྱི་ཆབ་སྲིད་ཚོགས་པ་པཱ་ཀི་སཱན་གྱི་ཏེ་རེག་ཨི་ཨིནསབ་ཚོགས་པ་ལ་གཞུང་འཛིན་པ་གིས་དྲག་གནོན་བཟོ་བ་ཟླ་བ་མང་པོ་གི་བཞིན་འོས་མི་དེ་ལ་རྒྱལ་གྱི་ཉིན་ནས་འོས་མི་ལ་རང་དབང་ཆི་བ་ཚོ་ལ་འོས་བསྡུ་ནང་རྒྱལ་ཁ་ཆེ་པོ་རོགས་ཡོད་རེད། ཧེ་དི་བཟོ་ཉིན་མོ་གཞུང་གིས་སྟབས་བདེ་ཁ་པར་གྱི་མ་ལག་བེད་སྤྱོད་བཟོ་མི་ཐུབ་པ་བཟོས་ཚེ་རིང་ལ་འོས་བསྡུ་ནང་ཟོག་རྫུན་བྱུང་ཡོད་པ་དང་གྲངས་རྒྱབ་ས་ལ་ཟོག་རྫུན་བྱུང་ཡོད་པ་ལྟེ་བ་འོས་བསྡུ་བཟོ་བ་ཆུ་ཚོད་ཉི་ཤུ་རྩ་བཞི་ནང་ཁྲིམས་ཁང

དེ་འདྲ་ཡིན་རྗེས་པཱ་ཀི་སཱན་གྱི་ཁ་ཆེའི་མནའ་མཐུན་ཚོགས་པ་ན་ཝ་ཟ་དང་པཱ་ཀི་སཱན་གྱི་མི་མང་གི་ཆབ་སྲིད་ཚོགས་པ་གཉིས་མཉམ་འབྲེལ་བཟོ་བ་འཛིན་རྒྱུ་རེད་རྒྱུ་ཡིན་བཟོ་ཐོན་གི་དམག་གི་རྒྱབ་སྐྱོར་བཟོ་བ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཟླ་བ་བཞི་པ་ནང་སྲིད་བློན་ཁཱན་ལ་གཞུང་འཛིན་ཐུབ་རྒྱུ་གི་ཡིད་ཆེས་མེད་ཟེར། སྲིད་བློན་གི་ལས་གནས་ནས་ཕུད་ཀྱི་ཚོགས་པ་གཉིས་མ་འོངས་པར་གཞུང་འཛིན་ཚོགས་པ་རེད་རྒྱུ་ཡིན་བཟོ་ཐོན་ཡོད་རེད།

དཔེ་རྒྱུགས་བརྒྱུད་ཡོད་རེད། པཱ་ཀི་སཱན་གྱི་ཏེ་རིག་ཨི་ཨིན་སབ་ཚོགས་པ་གིས་རྒྱབ་སྐྱོར་བཟོ་ས་འཐུས་མི་གཉིས་འཐུས་མི་ལ་འདེམས་ཐོན་བྱུང་བ་དང་ཁ་ཆེའི་མནའ་མཐུན་ཚོགས་པ་ན་ཝ་ཟ་གི་ཤོག་ཁ་ནང་འཛུལ་ཡོད་རེད། དེ་ལ་བརྟེན་ནས་གནས་སྐབས་ཏེ་རིག་ཨི་ཨིན་སབ་གཞུང་འཛིན་པ་རེད་རྒྱུ་དཀའ་མོ་ཡིན་པ་གི་རྣམ་པ་ཐོན་ཡོད་རེད།
འདི་བྷི་ཨོ་ཨེ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རིང་མིན་ལྷོ་ཨ་ཕི་རི་ཀའི་ནང་ལ་རྒྱལ་ཡོངས་འོས་བསྡུ་བྱ་རྒྱུ་ཡིན་པ་དེའི་གོང་དེར་དཔལ་འབྱོར་གྱི་རང་དབང་ཆེད་དུ་འཐབ་རྩོད་བྱེད་མཁན་ཟེར་བའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཀྱིས་མི་དམངས་ཚོར་ལས་ཀ་བསྐྲུན་པ་དང་ཁོང་ཚོར་ས་ཞིང་སོགས་ཕྱིར་སློག་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་གྱི་གནས་ཚུལ་ཞིག་བསྟན་འཛིན་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ད་ལྟའི་ཆར་དངོས་སུ་ཚེས་གྲངས་གཏན་འབེབས་བྱུང་མེད་ཀྱང། ལྷོ་ཨ་ཧྥེ་རི་ཁའི་ནང་རྒྱལ་ཡོངས་འོས་བསྡུ་གང་མགྱོགས་བྱེད་རྒྱུ་ཡིན་པ་རེད། འདས་པའི་མི་ལོ་སུམ་ཅུ་ལྷག་རིང་སྲིད་དབང་བཟུང་མཁན། African National Congress། ཨ་ཧྥེ་རི་ཁའི་རྒྱལ་ཡོངས་ཁོང་རེ་སི་ཚོགས་པ། ANC། ཟེར་བ་དེར་ཕྱོགས་འགལ་ཚོགས་པས་དཀའ་ངལ་བཟོ་གི་ཡོད་པ་རེད། དེ་ཡང་ཕྱོགས་འགལ་ཚོགས་པ། དཔལ་འབྱོར་གྱི་རང་དབང་ཆེད་འཐབ་རྩོད་བྱེད་མཁན་དབྱིན་སྐད་ཀྱི་བསྡུས་མིང་ལ། EFF། ཟེར་བ་དེ། ཕྱོགས་འགལ་ཚོགས་པའི་འགོ་ཁྲིད Julius Malema ཡིས་ད་རེས་རེས་གཟའ་སྤེན་པ་ཉིན Moses Mabhida Stadium རྩེད་ཐང་ནང་མི་དམངས་སྟོང་ཕྲག་ལྔ་བཅུ་ང་དྲུག་ལྷག་ཙམ་ལ་གཏམ་བཤད་བྱས་ཡོད་པ་དེའི་སྐབས་མི་དམངས་ཚོར་ལས་ཀ་གསར་པ་བསྐྲུན་རྒྱུ་དང་ཁོ་ཚོའི་ས་ཞིང་དེ་སྔོན་མི་རིགས་དཀར་པོས་དབང་འཛིན་བྱས་པའི་སྐབས་འཕྲོག་བཅོམ་བྱས་ཡོད་པ་དེ་དག་བདག་པོར་ཚུར་ཕྱིར་སློག་བྱ་རྒྱུ་སོགས་ཀྱི་ཁས་ལེན་བྱས་ཡོད་པ་དེས། ལས་ཀ་ཤོར་བ་དང་དཔལ་འབྱོར་ཐོག་དཀའ་ངལ་འཕྲད་བཞིན་པའི་མི་སེར་ཚོའི་སེམས་ལ་གོང་ཞུས་ཀྱི་སྐད་ཆ་འདི་དག་ཧ་ཅང་འཇུག་པོ་བྱུང་སྟེ། ཁོང་ལ་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་གི་ཡོད་པ་རེད། ད་ལྟ་བར། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར Nelson Mandela སྐབས་ནས།

གནས་ཚུལ་ཐོན་ཏེ་ད་ལྟ་ཕྱོགས་འགལ་ཚོགས་པའི་འགོ་ཁྲིད་དེས་ཁོ་ཚོར་ལས་ཀ་བསྐྲུན་ཏེ། དེ་སྔོན་བཙན་འཕྲོག་བྱས་པའི་ས་ཞིང་ཁག་ཚུར་ལེན་རྒྱུ་སོགས་འོས་བསྡུའི་ལས་འགུལ་སྐབས་འགྲེལ་བརྗོད་བྱས་དང་བྱེད་མུས་ཡིན་པ་དེས་རྐྱེན་པས། མི་དམངས་དབུལ་པོ་ཚོས་ཁོང་ལ་ཡིད་ཆེས་བྱས་ཏེ་ཁོ་ཚོའི་བདེ་སྡུག་ལ་ཁོང་གིས་བསམ་ཤེས་བྱེད་ཀྱི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད།

འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ལྷོ་ཨ་རིའི་རྒྱལ་ཁབ་ཨར་ཅན་ཏི་ན་གྱི་སྲིད་འཛིན་མི་ལེ་གིས་དེ་སྔ་ཁོང་ནས་སྐྱོན་བརྗོད་ཞུ་ས་བླ་ཆེན་པོབ་དང་དངོས་སུ་མཇལ་འཕྲད་གནང་སྟེ་ཕན་ཚུན་གྱི་བར་བསྐྱར་དུ་མཐུན་སྒྲིལ་གྱི་རྣམ་པ་ཞིག་བསྟན་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ཐོན་པ་ཞིག་པད་མ་བདེ་ཆེན་ལགས་སྙན་སྒྲོན་ཞུ་གནང་གི་རེད། ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཨར་ཅན་ཏི་ན་ཡི་གཡས་ཕྱོགས་སྟངས་འཛིན་པ་སྲིད་འཛིན་ཧཱ་བྷི་ཡ་མི་ལེ་སྐབས་འདིར། བླ་ཆེན་པོབ་ཡི་གདན་ས་ཝེ་ཏི་ཀན་དུ་ཆེད་ཕེབས་ཀྱིས་བླ་ཆེན་པོབ་སྐུ་ཉིད་དང་གཟའ་ཟླ་བའི་ཉིན་མཇལ་འཕྲད་གནང་བ་དེ་ནི་ལོ་རྒྱུས་རང་བཞིན་ཞིག་ཆགས་ཡོད་པ་རེད། དེའི་རྒྱུ་མཚན་གཙོ་བོ་དེ་ནི་ཧ་ཅང་ཐལ་ཆ་ཆེ་བའི་གཏམ་བཤད་དང་གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་བཟུང་མཁན་སྲིད་འཛིན་དེ་ཡིས་ཁོང་བདག་ཉིད་འོས་བསྡུའི་འགྲན་རྩོད་ནང་ལ་ཞུགས་ཏེ་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བའི་འདུ་འཛོམས་མང་པོའི་ཐོག་ཁོང་གིས་རང་གི་ཕ་ཡུལ་གཅིག་པ་ཡིན་པ་ད་ལྟའི་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ན་མེད་པའི་བླ་ཆེན་པོབ་ཧྥ་རན་སིས་མཆོག་ལ་བྱིས་པའི་བློ་ཅན་ནམ་གླེན་པ་ཞེས་མཚན་བཤད་ཞུས་པ་དང། དེ་བཞིན་བླ་ཆེན་པོབ་ཡིས་ཡ་ང་སྙིང་རྗེ་ཆེན་པོའི་སྒོ་ནས་ཉམ་ཐག་མི་མང་ལ་བརྩེ་བ་ཆེན་པོ་བཅངས་ཏེ། གཞན་ཕན་གྱི་བྱ་བ་བསྒྲུབ་པ་ཁག་ལ་ཁྱད་གསོད་དང་ཟུར་ཟ་བྱས་པ་སོགས་བླ་ཆེན་པོབ་དང་བསམ་སྤྱོད་ཧ་ཅང་མི་མཐུན་པའི་དཔོན་རིགས་ཤིག་ཡིན་པ་རེད། འོན་ཀྱང་ད་རེས་ཁོང་དངོས་སུ་བླ་ཆེན་གྱི་གདན་སར་ཆེད་ཕེབས་གནང་སྟེ་བླ་ཆེན་མཆོག་དང་མཇལ་འཛོམས་གནང་བ་དེ་ནི། ཕན་ཚུན་གཉིས་ཀྱི་འབྲེལ་ལམ་བཟང་དུ་གཏོང་བའི་ཐབས་ཤེས་དང་རྣམ་འགྱུར་བཟང་པོ་ཞིག་ཏན་ཏན་ཆགས་ཡོད་པ་རེད། གཟའ་ཟླ་བའི་ཉིན་ཨར་ཇེན་ཊི་ནའི་སྲིད་འཛིན་མཱེ་ལི་ཡིས་བླ་ཆེན་པོབ་དང་ལྷན་དུ་དུས་ཡུན་ཆུ་ཚོད་གཅིག་ལྷག་ཙམ་གྱི་རིང་ལ་གླེང་མོལ་གནང་ཡོད་སྐོར་པོབ་ཀྱི་གདན་སའི་གསལ་བསྒྲགས་ཀྱི་ནང་ལ་གསལ་ཡོད་པ་དང། ཡང་མཇལ་འཛོམས་དེ་བྱུང་བའི་ཐོག་མ་དེར་སྲིད་འཛིན་མའེ་ལི་ཡིས། བླ་ཆེན་མཆོག་ལ་འཐམས་པ་དང་ཁོང་ལ། ཁོང་ལ་མཉེས་པོ་ཡོད་པའི་ཕ་ཡུལ་ཨར་ཇན་ཏི་ནའི་ཏེན་ཞིམ་བག་ལེབ་ཕུལ་ཡོད་པའི་གནས་ཚུལ་ཐོན་འདུག་དེ་ནས་ཁོང་གཉིས་མར་བཞུགས་ཏེ་བཀའ་མོལ་གནང་བའི་ནང་ལ་ཨར་ཇན་ཏི་ནའི་མི་དམངས་ཀྱི་གནས་སྟངས་དང་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་སོགས་ཀྱི་ཐོག་ལ་གླེང་མོལ་གནང་འདུག་པ་དང་ཕྱོགས་མཚུངས་ཨར་ཇན་ཏི་ནའི་སྲིད་འཛིན་ཁོང་གིས་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་བླ་ཆེན་པོབ་མཆོག་ཕ་ཡུལ་ཨར་ཇེན་ཏི་ན་ཡི་ནང་ལ་འཚམས་གཟིགས་ལ་ཕེབས་རོགས་ཅེས་མགྲོན་འབོད་ཀྱང་ཞུས་ཡོད་པ་རེད། རྩ་བའི་ད་ལྟའི་ཆར་བླ་ཆེན་མཆོག་ཨར་ཇེན་ཏི་ན་ནང་ལ་ཕེབས་ཕྱོགས་ཀྱི་ཟླ་དུས་ཚེས་གྲངས་སོགས་གང་ཡང་གཏན་འབེབས་བྱས་པ་བྱུང་མི་འདུག་པ་མ་ཟད་གལ་ཏེ་ཁོང་ཡུལ་དེར་ཆོས་འབྲེལ་སོགས་ཀྱི་ཆེད་དུ་དངོས་སུ་ཕེབས་པ་ཡིན་ན། དེ་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་གྱི་རྗེས་ལ་ཁོང་སྐུ་ཉིད་ཀྱི་ཕ་ཡུལ་ལ་ཕེབས་པ་ཐོག་མ་དེ་ཆགས་རྒྱུ་ཡིན་པ་རེད། དེ་ཡང་ད་རེས་ཨར་ཇེན་ཏི་ནའི་སྲིད་འཛིན་མཱེ་ལི་ཡིས་བླ་ཆེན་པོབ་དང་མཇལ་འཕྲད་བྱུང་བ་དེ་ནི་སྲིད་འཛིན་ཁོང་གིས་ད་ལོའི་སྤྱི་ཟླ་དང་པོའི་ནང་ལ་དེ་ལྟར་ཡོང་བའི་རེ་བ་བཏོན་ཏེ་བླ་ཆེན་མཆོག་ལ་འཕྲིན་ཡིག་ཞིག་ཕུལ་ཏེ། ཁོང་རྣམ་པ་གཉིས་མཇལ་འཛོམས་ཤིག་བྱུང་བ་ཡིན་ན། དེ་ནི་རང་ཡུལ་ཨར་ཇེན་ཏི་ནཱ་ཡི་ཡུལ་མི་སྤུན་ཟླ་ཡོངས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་དང། དེ་འདྲའི་མཐུ་ལ་བརྟེན་ནས་ཡུལ་གྱི་ནང་ལ་དབྱེན་སྦྱོར་དཀྲུགས་ཤིང་དང་མི་མཐུན་པའི་འགལ་ཟླ་ཁག་སེལ་རྒྱུར་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་པའི་འགྲེལ་བཤད་བརྒྱབ་ཡོད་པ་ལྟར་ད་རེས་ཀྱི་མཇལ་འཛོམས་དེ་བྱུང་ཡོད་འདུག། བླ་ཆེན་པོབ་ཧྥ་རན་སིས་མཆོག་གིས་དུས་དང་རྣམ་པ་ཀུན་ཏུ་རང་དབང་ཁྲོམ་རའི་རྒྱ་སྐྱེད་ཀྱིས་སྤྱི་ཚོགས་ཀྱི་ནང་ལ་དབུལ་ཕྱུག་གི་བར་ཁྱད་ཇེ་ཆེར་སོང་དང་འགྲོ་བཞིན་པའི་ཐོག་ལ་བློ་འཚབ་ཆེན་པོ་ཡོད་ཅེས་གསལ་སྟོན་གནང་གི་ཡོད་པ་རེད། ད་རེས་ཨར་ཇེན་ཊི་ནའི་སྲིད་འཛིན་ཡེ་ཤུ་བླ་ཆེན་གྱི་གདན་སར་ཕེབས་པའི་དུས་འདིར་ཡང་གཟའ་ཉི་མའི་ཉིན་ཆོས་འབྲེལ་གྱི་འདུ་འཛོམས་ཆེན་མོའི་ཐོག་བླ་ཆེན་མཆོག་གིས་ཉམ་ཐག་མང་ཚོགས་ཀྱི་སྡུག་བསྔལ་ཐོག་ལ་ཧ་ཅང་བློ་འཚབ་ཡོད་པ་གསལ་སྟོན་གནང་འདུག། ཨར་ཇེན་ཏི་ནའི་སྲིད་འཛིན་ཧ་བྷི་ཡཱ་མེ་ལེ་ཡིས་ད་རེས་ཡེ་ཤུ་གདན་སར་མ་བཅར་བའི་གོང་ལ། ཨི་སི་རེལ་ལ་ཆེད་ཕེབས་བྱས་ཏེ་ཁོང་གིས་རང་ཡུལ་གྱི་གཞུང་ཚབ་ཁང་དེ་ཇེ་རུ་སཱ་ལེམ་གྲོང་ཁྱེར་ནང་ལ་སྤོ་བཤུད་བྱ་གི་ཡིན་ཞེས་བརྗོད་དེ་གླེང་རྙོག་ཆེན་པོ་ཞིག་ཆགས་ཡོད་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།

ཁ་པར་ལ་ལྟ་ཀློག་མི་ཆོག་པའི་མང་མོས་ཐག་གཅོད་ལ་མི་མང་པོས་དགའ་བསུ་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར་གྱི་གནས་ཚུལ་དེ། བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་གནང་གི་རེད།
འདས་པའི་བདུན་ཕྲག་གི་ནང་ཡུ་རོབ་ཀྱི་རྒྱལ་ཁབ France གི་ནང་གྲོང་གསེབ་ཆུང་ཆུང Seine-Port ཞེས་པ་ཞིག་ཡོད་པ་དེ་མི་མང་ཚོས་མང་མོས་འོས་བསྡུའི་ལམ་ནས་སྤྱི་པའི་སའི་སྟེང་མི་ཚོས་ལག་ཐོགས་ཁ་པར་ལ་ལྟ་མི་ཆོག་པ་བཟོ་རྒྱུའི་ཁྲིམས་འཆར་ཞིག་ལ་རྒྱབ་སྐྱོར་བྱས་ཏེ་ཁྲིམས་གཞིར་གྱུར་ཡོད་པ་རེད་འདུག། དེ་ནི་ལམ་ཁ་ལ་གོམ་པ་རྒྱག་པའི་སྐབས་དང། གླིང་གའི་ནང་སྤྲོ་སྐྱིད་དང་འཆམ་འཆམ་བྱེད་པའི་སྐབས་དེ་བཞིན་ཟ་ཁང་དང་ཚོང་ཁང་ནང་འགྲོ་བའི་སྐབས་ལ་སོགས་པར་དོན་མེད་ལག་ཐོགས་ཁ་པར་ཡར་བཏོན་ཏེ་ལྟ་ཆོག་གི་མེད་པའི་ཁྲིམས་གཞི་ཞིག་ཡིན་པ་རེད་འདུག་ཡང་ཁག་གཅིག་ནས་གལ་ཏེ་རང་ཉིད་ལམ་ཁ་བརླག་པ་ཡིན་ན་ཁ་པར་ཡར་བཏོན་ཏེ་ལྟ་ན་འགྲིག་གི་ཡོད་མེད་ཀྱི་ཐད་ལ་ཡང་མི་གཞན་ཚོར་སྐད་ཆ་འདྲི་བ་ལས་ཁ་པར་ལ་ལྟ་རྒྱུ་མེད་པའི་ལམ་སྟོན་གནང་གི་ཡོད་པ་རེད་འདུག། སྤྱིར་ང་ཚོའི་མི་ཚེའི་ནང་ལག་ཐོགས་ཁ་པར་བྱུང་སྟེ་དུས་ཚོད་ཞེ་དྲག་གི་རིང་པོ་ཞིག་འགྲོ་གི་མེད་པ་དང་འཕྲུལ་ཆས་ཚོས་མ་འོངས་པར་ང་ཚོའི་འཕྲོད་བསྟེན་ལ་དོ་ཕོག་ཇི་ཙམ་ཞིག་གཏོང་གི་ཡོད་མེད་ནི་རྩོད་གཞི་ཅན་ཞིག་ཆགས་ཡོད་ན་ཡང་ཉམས་ཞིབ་པ་དང་ཆེད་ལས་པ་མང་པོས་ལག་ཐོགས་ཁ་པར་ལ་བལྟ་རྒྱུ་མང་དྲགས་པ་ཡིན་ན་ང་ཚོའི་འཕྲོད་བསྟེན་གྱི་ཐད་ལ་ཧ་ཅང་གི་གནོད་འཚེ་ཆེན་པོ་ཞིག་ཡོང་གི་ཡོད་པ་གསུང་གི་ཡོད་པ་རེད་འདུག། ལྷག་པར་དུ་ཕྲུ་གུ་དང་བུ་མོ་ལོ་ཆུང་ཆུང་ཚོའི་སེམས་ཁམས་ཀྱི་ཐད་ལ་དེ་བས་ཀྱང་གནོད་འཚེ་ཅན་ཞིག་ཆགས་ཀྱི་ཡོད་པ་ནི་ན་གཞོན་ཚོས་བེད་སྤྱོད་བྱེད་པའི་མཉེན་ཆས་ཀྱི་ནང་འཕྲུལ་ཆས་ཀྱི་མཐུན་འགྱུར་བྱེད་པའི་བུ་དང་བུ་མོ་གཅིག་ལས་གཅིག་རྣམ་པ་ཡག་ག་དང་དུག་ལོག་ཕུན་སུམ་ཚོགས་པ་གོན་པ་མཐོང་བའི་སྐབས་སུ་སོ་སོ་རང་ཉིད་དཔའ་ཞུམ་དགོས་པའི་གནས་སུ་འགྱུར་གྱི་ཡོད་པ་རེད་འདུག། དེ་དང་དུས་མཚུངས་སྤྱི་ཚོགས་དྲ་རྒྱ་ཁག་གི་ནང་གཞན་ཚོ་ག་དུས་ཡིན་ན་ཡང་སྣང་བ་སྐྱིད་པོ་བྱེད་པ་ཤ་སྟག་མཐོང་བའི་སྐབས་སུ་སོ་སོ་རང་ཉིད་སེམས་མི་སྐྱིད་པ་ཞིག་ཀྱང་ཡོང་གི་ཡོད་པ་མ་ཟད། སོ་སོས་བླུགས་པའི་པར་ར་དང་ཡི་གེ་ལ་སོགས་པར་གཞན་ཚོས་དགའ་རྟགས་དང་མཆན་མ་བརྒྱབ་ན་ཡང་དོན་མེད་སེམས་མི་སྐྱིད་པ་ཞིག་ཡོང་གི་ཡོད་པ་རེད་འདུག་ང་ཚོས་དུས་ཡུན་རིང་པོའི་བར་ལག་ཐོགས་ཁ་པར་ལ་ལྟ་བ་ཡིན་ན་ང་ཚོའི་མིག་ཚ་བ་དང་མཇིང་པ་དང་དཔུང་པར་ན་ཟུག་བརྒྱབ་པ། ལྷག་པར་དུ་མཚན་མོའི་སྐབས་སུ་ལག་ཐོགས་ཁ་པར་གྱི་གློག་སྔོ་ཧང་ཧང་གི་འོད་ཟེར་དེས་ང་ཚོའི་ལུས་ལ་གཉིད་བྲོ་བའི་ནུས་པ་དེ་ཡོངས་སུ་བཅག་སྟེ་གཉིད་ལ་ཡང་གནོད་ཀྱི་ཡོད་པ་ནི་ཡོངས་གྲགས་ཡིན་པ་རེད། གལ་ཏེ་ང་ཚོའི་གཟུགས་པོར་གཉིད་ཏག་ཏག་ཞིག་མེད་པ་ཡིན་ན་གཟུགས་པོ་ཐང་སོས་ཀྱི་མེད་པ་ཙམ་མ་ཟད་ནད་ལ་གདོང་ལེན་བྱེད་མཁན་གྱི་མ་ལག་དབྱིན་ཇིའི་སྐད་དུ Immune System ཞེས་པ་དེ་ཡང་ཆུང་དུ་ཕྱིན་ཏེ་ནད་དང་ན་ཚ་རྒྱུན་མི་ཆད་པ་ཞིག་ཡོང་རྒྱུ་ཡིན་པ་རེད། ད་ལྟ་ང་ཚོས་གོང་དུ་གླེང་བཞིན་པའི་ཧྥ་རན་སི་གི་གྲོང་གསེབ་ཆུང་ཆུང་དེའི་ནང་ཚོང་པ་དང་ཟ་ཁང་བདག་པོ་ཚོས་ལག་ཐོགས་ཁ་པར་བེད་སྤྱོད་བྱེད་མི་ཆོག་པའི་རྟགས་ཡང་བཞག་དགོས་ཀྱི་ཡོད་པ་རེད་འདུག་སྤྱི་ཚོགས་དྲ་རྒྱ་ཁག་གི་ནང་མང་པོས་གྲོང་གསེབ་ཆུང་ཆུང་དེའི་མི་ཚོའི་བློ་སྤོབས་དང་རྣམ་དཔྱོད་ལ་དགའ་བསུ་ཞུ་མཁན་ཡང་མང་པོ་ཞིག་མཐོང་རྒྱུ་འདུག་གོང་ཞུས་ཀྱི་གསར་འགྱུར་དང་གནས་ལུགས་རྣམས་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།

འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལས་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བྱེད་ཕྱོགས་ལ་གསར་བཟོ་རིམ་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་པའི་གཙོ་ཡག་ལས་བོད་ཀྱི་གླུ་གཞས་ལས་རིམ་འདིའི་ནང་སུད་སིར་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་མི་ཟུར་པ་འཇམ་དབྱངས་ཆོས་ལྡན་ལགས་ཀྱིས་བཏང་བའི་དགའ་སྤྲོའི་ལོ་གསར་ཞེས་པ། ཚིག། དག་སྣང་བདེ་སྐྱིད་ཆོས་སྒྲོན་གྱིས་བརྩམས་པ་དེ་གསན་རོགས་གནང། གཞས་ཚིག་ནི་བཀྲ་ལ་ཤིས་པའི་ལོ་སར་ཁ་བའི་ལྗོངས་སུ་ཤར་སོང། གཡང་ལ་ཆགས་པའི་སྨོན་འདུན་དུས་བཟང་དེ་རིང་གསུངས་དང། ཁྱེད་ཀྱིས་གླུ་ཞིག་ལེན་དང་ང་ཡིས་བྲོ་ཞིག་འཁྲབ་ཆོག་མཉམ་འཛོམས་དགའ་སྤྲོའི་དགོད་སྒྲ་ཐལ་མོ་རྡེབ་ནས་བསུ་ཤོག་མཛེས་མས་མཆོད་ཆང་ཁྱོག་དང།

བཀྲ་ཤིས་ལོ་སར་ཞེས་པ་གཞས་མ་ཚེ་སྒྲོལ་དང་ཆོས་སྒྲོན་གྱིས་བཏང་བའི་ཁམས་གཞས་བཀྲ་ཤིས་ལོ་སར་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི་དེ་རིང་གནམ་ལོ་གསར་ཚེས་བུ་མོ་ཚེ་རིང་མཚོ་མོ། བཀྲ་ཤིས་བཟང་གསུམ་འཛོམས་བྱུང། བུ་མོ་ཚེ་རིང་མཚོ་མོ། རྟ་དཀར་སྐྱིད་ཡིག། ལོ་མ་ཡག། བུ་མོ་ཚེ་རིང་མཚོ་མོ། བཀྲ་ཤིས་བཟང་གསུམ་འཛོམས་བྱུང། གཅིག་ནི་དགེ་རྒན་བཟང་པོ། གཉིས་ནི་ཕ་མ་ཕུན་སུམ། བུ་མོ་ཚེ་རིང་མཚོ་མོ། རྟ་དཀར་སྐྱིད་ཡིག། ལོ་མ་ཡག། བུ་མོ་ཚེ་རིང་མཚོ་མོ།

ཨིས་རལ་གྱིས་མཁའ་ཐོག་ནས་དྲག་རྒོལ་བྱས་པའི་སྐབས་སུ་པ་ལེ་སི་ཏི་ཉིན་པ་མི་དྲུག་ཅུ་རེ་བདུན་བསད་ཡོད་པ་རེད། ཨིས་རལ་གྱིས་མཁའ་ཐོག་ནས་དྲག་རྒོལ་བྱེད་ཡུལ་དེ་ནི་ཟླ་བ་བཞིའི་རིང་གི་ཨིས་རལ་དང་ཧ་མ་སི་བར་གྱི་དམག་འཁྲུག་གི་ཐོག་དཀའ་ངལ་ཤུགས་ཆེ་འཕྲད་བཞིན་པའི་པ་ལེ་སི་ཏི་ཉིན་གྱི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་ཞིག་གནས་ཡུལ་རཱ་ཧྥ་ས་ཁུལ་གྱི་ནང་དུ་ཡིན་པ་རེད།
ཡང་ཁེ་ན་ཌ་ཡིས་ཨིས་རལ་གྱིས་གྷ་ཛ་ཡི་ས་ཕྱོགས་རཱ་ཧྥ་ཡི་ཐོག་ལ་བཙན་འཛུལ་བྱས་པ་ཡིན་ན་དེ་ཡིས་པཱ་ལེ་སི་ཐན་མི་དམངས་ཐོག་ལ་ཆེས་ཚབས་ཆེའི་གནོད་སྐྱོན་གཏོར་བཤིག་གཏོང་གི་རེད་ཅེས་གཟའ་ཟླ་བའི་ཉིན་ཉེན་བརྡ་དང་སྐུལ་མ་གནང་ཡོད་པ་རེད། གོང་ཞུས་ཀྱི་གནད་དོན་དེའི་ཐོག་ལ། ཡུལ་དེའི་ཕྱི་སྲིད་བློན་ཆེན་མཱེ་ལེ་ནི་ཇོའི་སི་ཡིས་གསར་འགོད་པར་གཏམ་བཤད་གནང་འདུག། རྒྱ་ནག་གི་མ་རྐང་ཁྲོམ་རའི་གོང་ཚད་ཤུགས་ཆེ་ཟག་སྟེ་ལོ་ལྔའི་ནང་མ་རྐང་གི་རིན་གོང་དམའ་ཤོས་སུ་སླེབས་པ་དང་མ་རྐང་ཉོ་མཁན་ཚོས་སྡུག་སྐད་ཤུགས་ཆེ་བརྒྱབ་བཞིན་པའི་སྐབས་འདིར་གཟའ་ཟླ་བའི་ཉིན་མོ་ཡུ་རོབ་ཀྱི་མ་རྐང་ལོ་གཉིས་གོང་ནང་གི་མཐོ་ཤོས་སུ་སླེབས་ཡོད་པ་དང་འཛམ་གླིང་སྤྱི་ཡི་མ་རྐང་ཁྲོམ་རའི་གོང་ཚད་ཀྱང་ལོ་གཉིས་ཀྱི་ནང་ཚུད་དུ་མཐོ་ཤོས་སུ་སླེབས་ཡོད་པ་སོགས་འཛམ་གླིང་རྒྱལ་ཁབ་བཞི་བཅུ་ཞེ་བདུན་གྱི་མ་རྐང་ཁྲོམ་རར་རྟོག་ཞིབ་པས་འགྲེལ་བརྗོད་གནང་འདུག།
ཨིས་རལ་དང་ཧ་མཱས་བར་གྱི་དམག་འཁྲུག་འདི་མཚམས་འཇོག་དང་བཙན་ཉར་འོག་ཡོད་པའི་མི་སྣ་རྣམས་གློད་གྲོལ་ཐོབ་ཕྱོགས་ལ་དམིགས་ཏེ་ལས་དོན་རིམ་པ་གསར་པ་ཞིག་སྤེལ་བཞིན་པ་དང་བསྟུན་ཏེ་ཁེ་ས་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའེ་ཌེན་གྱིས་འཇོར་ཏན་གྱི་རྒྱལ་པོ་ཨབ་ཏུ་ལ་མཆོག་ལ་ཕོ་བྲང་དཀར་པོའི་ནང་ལ་སྣེ་ལེན་དང་འབྲེལ་མཇལ་འཕྲད་གྲོས་མོལ་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེའི་གོ་སྒྲིག་གནང་མཁན་རྡོ་རྗེ་ཐོགས་མེད་ལགས་དང་གསར་འགྱུར་དང་ལས་རིམ་ངོ་སྤྲོད་ཞུ་མཁན་ང་པ་སེ་ཨན་གྱི་དང། ང་པད་མ་བདེ་ཆེན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་བཞུགས་གདན་འཇག་གོ།